ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན་དེ་རིང་གི་ལས་རིམ་དེ་བཞིན་གོ་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལ་རྒྱ་ནག་གི་གནམ་དམག་གནམ་གྲུ་དང། CNN བརྙན་འཕྲིན་ལས་ཁང་གི་ལས་བྱེད་པ་སོགས་ཡོད་པའི་ཨ་མི་རི་ཀའི་མཚོ་དམག་གནམ་གྲུའི་བར་ཁ་གཏད་གདོང་ལེན་བྱས་པའི་གནས་ཚུལ་ཐོན་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་ལོ་སར་རིང་བོད་ནང་ལ་མཆོད་མཇལ་བྱེད་ཡུལ་ཁག་ཏུ་རྒྱ་ནག་གིས་ལྟ་བཤེར་དང་ཐོ་འགོད་རིགས་དགོས་པའི་དམ་དྲག་བྱས་ཡོད་པའི་སྐོར་ལ། གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་གྱི་ཁྲིམས་དོན་བློན་ཆེན་མཆོག་གིས་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་ལ་བསྐྱར་ཞིབ་བྱེད་སྲིད་པའི་སྐོར། རྒྱལ་ས་ལྡི་ལིར་ལོ་སར་སྲུང་བརྩི་ཞུ་བའི་སྐབས་སུ་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་རྒྱུ་དང། དེ་ནས་ར་ཤི་ཡས་ཡུག་ཀེ་རན་ནང་བཙན་འཛུལ་བྱས་ནས་ཁ་སང་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན། ལོ་གཅིག་ཏག་ཏག་འཁོར་བའི་དུས་དྲན་གྱི་སྔ་ནུབ་ལ། མཉམ་འབྲེལ་རྒྱལ་ཚོགས་ཀྱིས་ར་ཤི་ཡས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཡུག་ཀེ་རན་ནས་རང་གི་དམག་དཔུང་རྣམས། འཕྲལ་དུ་ཕྱིར་འཐེན་དགོས་པའི་དགོས་འདུན་བཏོན་ཡོད་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། དེ་སྔོན་ལོ་ཤས་སྔོན་དུ་སྒྲ་འཇུག་གནང་བའི་ལེ་ཚན་ཞིག་བསྐྱར་ཟློས་ཞུ་རྒྱུར། ཐུ་མིའི་བརྡ་སྤྲོད་རིག་པའི་གཞུང་ལུགས་སྲོག་ཏུ་བཟུང་བའི་ཚད་ཐུབ་ཀྱི་ཡིག་སྐད་དམ་སྤྱི་སྐད་ཐུན་མོང་བ་ཞིག་ཡོད་པ་འདི་ཉིད་ལ་བོད་ཁ་བ་ཅན་གྱི་སྤྱི་སྐད་དུ་ངོས་འཛིན་དགོས་པའི་བོད་མི་མང་སྤྱི་འཐུས་ཀྱི་གྲོས་ཆོད་ལོ་ཤས་སྔོན་དུ་འཇོག་གནང་མཛད་པར་གནད་ཡོད་མི་སྣ་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་ནག་གི་གནམ་དམག་གནམ་གྲུ་དང། CNN བརྙན་འཕྲིན་ལས་ཁང་གི་ལས་བྱེད་པ་སོགས་ཡོད་པའི་ཨ་མི་རི་ཀའི་མཚོ་དམག་གི་གནམ་གྲུའི་དབར་ཁ་གཏད་གདོང་ལེན་བྱས་པའི་གནས་ཚུལ་འདུག་དེ་ཡང་ཉི་ཧོང་གི། Kadena Air Base། ནས CNN བརྙན་འཕྲིན་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བར་གཞིགས་ན། ཨ་རིའི་མཚོ་དམག་གནམ་གྲུ་དེ་ལྷོ་རྒྱ་ནག་རྒྱ་མཚོའི་མཁའ་དབྱིངས་སུ་མཐོ་ཚད་ཕི་ཀྲི་ཉིས་ཁྲི། ཆིག་སྟོང་ལྔ་བརྒྱ་ཙམ་གྱི་སར་འཕུར་སྐྱོད་བྱས་ཡོད་པ་དང། དེ་ནི་རྒྱ་ནག་གི་དམག་མིའི་ལྟེ་གནས་ཆགས་ཡུལ Paracel མཚོ་གླིང་ནས་མལ་སུམ་ཅུ་ཙམ་གྱི་སར་ཡིན་སྟབས། རྒྱ་ནག་བཅིངས་གྲོལ་དམག་མིས་རླུང་འཕྲིན་ཐོག་ཨ་མི་རི་ཀའི་གནམ་གྲུ་རྒྱ་ནག་གི་གནམ་ཐོག་མལ་བཅུ་གཉིས་སར་སླེབས་སོང་ད་ཚུར་མ་ཡོང་མ་གཏོགས། མཇུག་འབྲས་ཚང་མའི་འགན་ཨ་མི་རི་ཀས་འཁྱེར་དགོས་པ་རེད་ཅེས་བཤད་པ་སི་ཨེན་ཨེན་བརྙན་འཕྲིན་ལས་ཁང་གི་ལས་བྱེད་པ་ཚོས་ཀྱང་གོ་ཐོས་བྱུང་བཞག་དེ་བཞིན་རྒྱ་ནག་གི་གནམ་དམག་གནམ་གྲུ་དེ་བཞིན་ཨ་མི་རི་ཀའི་མཚོ་དམག་གནམ་གྲུ་དེ་དང་ཧ་ཅང་ཐག་ཉེ་པོའི་སར་སླེབས་འདུག་ལ། CNN བརྙན་འཕྲིན་ལས་ཁང་གི་ལས་བྱེད་ཚོས་རྒྱ་ནག་གི་གནམ་དམག་གནམ་གྲུ་དེའི་ཁ་ལོ་བ་ཡང་མཐོང་བཞག་རྒྱ་ནག་གི་གནམ་དམག་གནམ་གྲུ་དེས་མལ་བཅོ་ལྔ་ཙམ་གྱི་སར་ཨ་མི་རི་ཀའི་གནམ་གྲུ་དེ་དང་མཉམ་དུ་ཡོང་ནས་རྗེས་འདེད་བྱས་པའི་རྗེས་ཕྱིར་ལོག་བྱས་བཞག་དེ་ནི་ཨ་མི་རི་ཀ་དང་རྒྱ་ནག་དབར་ལྷོ་རྒྱ་ནག་རྒྱ་མཚོའི་གི་གནད་དོན་ཐོག་དངངས་འཚབ་ཆེན་པོ་ཡོད་པ་དེ CNN གསར་འགོད་པས་དངོས་སུ་མིག་མཐོང་བྱུང་བའི་གནས་ཚུལ་ཞིག་ཡིན་འདུག་ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀ་དང་རྒྱ་ནག་དབར་འབྲེལ་བ་ཇེ་སྡུག་ཏུ་འགྲོ་བཞིན་པའི་རྐྱེན་གྱིས་ཨ་མི་རི་ཀའི་ནང་དུ་ཡོད་པའི་རྒྱ་ནག་གི་མ་རྐང་ཁྲོམ་ར་ཧ་ཅང་མར་ཆག་ཀྱི་ཡོད་འདུག་རོའི་ཊར་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀ་དང་རྒྱ་ནག་གཉིས་དབར་འབྲེལ་བ་ཡག་པོ་མེད་པའི་ཁར། དམིགས་བསལ་ཐའེ་ཝན་ནང་ཨ་མི་རི་ཀའི་དམག་དཔུང་མང་དུ་གཏོང་རྒྱུའི་འཆར་གཞི་ཇེ་ཆེར་ཡོད་པ་བཅས་ལ་བརྟེན་ནས་འབྲེལ་བ་ད་དུང་མུ་མཐུད་ནས་ཇེ་སྡུག་ཏུ་འགྲོ་རྒྱུའི་ཉེན་ཁ་ཡོད་འདུག་ལ། རྒྱ་ནག་གི་ཚོང་དོན་ཚན་པ་ཆེ་ཁག་དཔེར་ན་ཨཱ་ལི་བྷ་བྷ་དང། JD.com། བའི་དུ་སོགས་ཀྱི་ཚོང་མ་རྐང་ཁྲོམ་ར་ནས་ཧ་ཅང་མར་ཆག་འདུག་ཡང་གོང་ཞུས་གནད་དོན་དང་འབྲེལ་བའི་ཐད་མིང་འདོན་གནང་འདོད་མེད་པའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་རོའི་ཊར་གསར་འགྱུར་ལས་ཁང་གིས་བཅར་འདྲི་ཞུས་པའི་སྐབས། ཐའེ་ཝན་ནང་ཨ་མི་རི་ཀའི་དམག་དཔུང་མང་དུ་གཏོང་རྒྱུའི་གྲངས་ཚད་ཀྱི་ཐད་དམིགས་བསལ་གསལ་ཁ་གང་ཡང་འགྲེལ་བརྗོད་བྱ་ཡ་མེད་འོན་ཀྱང་ཉེ་ཆར་རྒྱ་ནག་གི་སོ་མྱུལ་གྱི་དོགས་གཞི་ཅན་གྱི་མཁའ་དབྱིངས་ནས་མར་ཕབ་པའི་ལྒང་ཕུག་གི་རྒྱུ་མཚན་གྱི་ཐོག་ནས་མ་རེད་ཅེས་གསུངས་འདུག་ཡང་རྒྱ་ནག་མཉམ་ཚོང་འབྲེལ་གྱི་གནད་དོན་གྱི་སྐོར་ཁེ་ན་ཌའི་གྲོང་ཁྱེར་ཨོན་ཊ་རི་ཡོའི་ནང་ཡོད་པའི་ཚོང་པ་ཌེ་ནིས་ཌིག་ཡིས་གནས་སྟངས་ལ་གཞིགས་པའི་སྐབས་རྒྱ་ནག་ནང་ད་ལྟའི་ཆར་ཚོང་འབྲེལ་བྱེད་རྒྱུ་ཉེན་ཁ་ཞིག་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་འདུག་གང་ལྟར་ཨ་མི་རི་ཀ་དང་རྒྱ་ནག་ཐའེ་ཝན་བཅས་ཀྱི་འབྲེལ་བའི་ཁ་ཕྱོགས་ཀྱི་ཐོག་ནས་ཚོང་འབྲེལ་གྱི་འབྲེལ་ལམ་ཡག་ཏུ་འགྲོ་བའི་རེ་བ་དེ་ཙམ་མེད་པའི་དཔྱད་ཞིབ་བྱེད་ཀྱི་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཡུ་རོབ་ལྷན་ཚོགས་ཀྱིས་དྲ་རྒྱའི་བདེ་སྲུང་དང་འབྲེལ་བའི་ཐོག་ནས་ལས་བྱེད་ཚོར། སྒེར་གྱི་ལག་ཐོགས་ཁ་པར་ནང་རྒྱ་ནག་གི་ཏིག་ཏོག་ཞེས་པའི་བརྙན་ཐུང་གི་མཉེན་ཆས་དེ་འཇོག་མི་ཆོག་པའི་ཐག་གཅོད་གནང་བ་དེར། ཏིག་ཏོག་ལས་ཁང་གིས་ཐག་གཅོད་དེ་འདྲ་མ་གནང་གོང་གོ་བསྡུར་སོགས་གང་ཡང་གནང་མ་བྱུང་ཞེས་སྐྱོན་བརྗོད་བྱས་འདུག་ལ། ཡུ་རོབ་ལྷན་ཚོགས་ཀྱི་ཐག་གཅོད་དེའི་རྗེས་སུ་འབྲངས་ནས། ཡུ་རོབ་མནའ་མཐུན་གྱི་ལྷན་ཁང་མཐོ་ཤོས་ཤིག་གིས་ཀྱང་ལྷན་ཁང་དེའི་ལས་བྱེད་ཚོར་ཏིག་ཏོག་མཉེན་ཆས་བེད་སྤྱོད་བྱ་མི་ཆོག་པ་བཟོས་ཡོད་ལུགས་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བཞག Tik Tok མཉེན་ཆས་དེ་བཞིན་རྒྱ་ནག་གི་ཁེ་གཉེར་ལས་ཁང ByteDance ཞེས་པའི་ཡིན་པ་དང་ནུབ་ཕྱོགས་ཡུལ་གྲུ་མང་པོས་མཉེན་ཆས་དེ་བརྒྱུད་ནས་རྒྱ་ནག་གཞུང་གིས་མང་ཚོགས་ཀྱི་གནས་དུས་རིས་མེད་ཀྱི་གསང་བ་རྐུ་འཁྱེར་བྱ་འོང་བསམ་པའི་བློ་འཚབ་ཀྱི་ཐོག་ཞིབ་འཇུག་ནན་པོ་བྱ་བཞིན་ཡིན་འདུག་འོན་ཀྱང་ནུབ་ཕྱོགས་པའི་བློ་འཚབ་དང་སྐྱོན་བརྗོད་དེར་རྒྱ་ནག་གཞུང་གིས་འཆར་ཅན་དུ་ངོས་ལེན་མ་གནང་པའི་ཐོག་དེ་འདྲའི་བསམ་བློ་དང་འདུན་པ་གང་ཡང་མེད་ཞེས་བཤད་བཞག། ཁ་ས་ཡུ་རོབ་མཉམ་འབྲེལ་གྱི་འགན་འཛིན་ལྷན་ཚོགས་དང་ཡུ་རོབ་ལྷན་ཁང་གི་ལས་བྱེད་རྣམས་ལ་ལྷན་ཁང་གི་གནས་ཚུལ་ནང་འཛུལ་ཞུགས་ཐུབ་པའི་སྒེར་གྱི་ལག་ཐོགས་ཁ་པར་ནས་ཀྲིག་ཀྲོག་མཉེན་ཆས་མར་འདོན་དགོས་སྐོར་གསུངས་ཡོད་པ་དང། ཀྲིག་ཀྲོག་ཁེ་གཉེར་ལས་ཁང་གིས་རྒྱ་ནག་གཞུང་གིས་སྒེར་གྱི་ཀྲིག་ཀྲོག་མཉེན་ཆས་ནང་འཛུལ་ཞུགས་ཐུབ་ཀྱི་མ་རེད་ཞེས་དེ་སྔ་ནས་བཤད་བཞིན་པའི་ཐོག་ཁ་ས་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱི་ལས་ཁང་དེ་གཉིས་ཀྱིས་དེ་འདྲའི་ཐག་གཅོད་མ་གནང་པའི་གོང་ང་ཚོར་གོ་བསྡུར་ཙམ་ཡང་བྱས་མ་བྱུང། དེ་ནི་ཕྱི་གསལ་ནང་གསལ་མེད་པ་དང་བརྒྱུད་རིམ་མེད་པའི་ཐག་གཅོད་ཅིག་ཡིན་ལུགས་ཀྲིག་ཀྲོག་ལས་ཁང་གི་སྤྱི་དམངས་སྲིད་ཇུས་དང་གཞུང་འབྲེལ་ངེས་སྟོན་པ་ཁེ་རོ་ལེ་ན་གྷེ་རིས་ཟེར་བས་བཤད་བཞག། ཨ་མི་རི་ཀའི་གྲོས་ཚོགས་གོང་མའི་ལས་བྱེད་གཞུང་གི་ལག་ཐོགས་ཁ་པར་ཡོད་མཁན་ཚོས་ཀྱང་ཀྲིག་ཀྲོག་བེད་སྤྱོད་བྱེད་མི་ཆོག་པ་བཟོས་ཡོད་པ་དང། དེ་བཞིན་རྒྱ་གར་གཞུང་གིས་ཀྱང་རྒྱ་ནག་གི་མཉེན་ཆས་དེ་བཀག་སྡོམ་གནང་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དི་མཆོག་གིས་འཛམ་གླིང་དངུལ་ཁང་ཆེན་མོའི་བུན་གཡར་གཏོང་ལེན་དང་ལས་དོན་བྱ་ཕྱོགས་ཀྱི་སོགས་ལ་ལེགས་བཅོས་བྱ་དགོས་པའི་སྐོར་གསུངས་བཞག་དེ་ཡང་ཁ་ས་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་གར་གྱི་གྲོང་ཁྱེར་སྦེང་གྷུ་ལུ་ར་ནང G Twenty ཞེས་པའི་རྒྱལ་སྤྱིའི་ནང་གི་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་དཔལ་འབྱོར་བློན་ཆེན་རྣམ་པ་དང་འཛམ་གླིང་དངུལ་ཁང་ཆེན་མོའི་གཙོ་འཛིན་བཅས་ལྷན་ཚོགས་གནང་བཞིན་པ་ལྟར། ཉིན་གཉིས་ཀྱི་ལྷན་ཚོགས་ཀྱི་དབུ་འབྱེད་ཀྱི་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་དྲ་ལམ་བརྒྱུད་གསུང་བཤད་ཞིག་གནང་བའི་ནང། རྒྱལ་སྤྱིའི་དངུལ་ཁང་ཆེན་མོར་ཡིད་ཆེས་བྱ་ཤུགས་ཆུང་དུ་འགྲོ་བཞིན་ཡིན་པ་དང་དེ་ནི་གཅིག་ནས་རྒྱལ་སྤྱིའི་དཔལ་འབྱོར་བསྟི་གནས་དེར་ལེགས་བཅོས་ཧ་ཅང་དལ་བོའི་ངང་འགྲོ་བཞིན་པའི་ཆ་ནས་རེད་ཅེས་གསུངས་བཞག་དེ་བཞིན་ཁོང་གིས། ང་ཚོ་ཚང་མས་ཐུན་མོང་གི་ཐོག་ནས་གནམ་གཤིས་འགྱུར་ལྡོག་དང་བུན་གཡར་གནས་བབ་ཧ་ཅང་མཐོ་པོ་དེ་ཚོར་གདོང་ལེན་བྱ་དགོས་པ་རེད་ཅེས་གསུངས་འདུག་ཐེངས་འདིའི་ལྷན་ཚོགས་ཐོག་གཙོ་བོ་ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ལ་དོ་ཕོག་བྱུང་བར་གདོང་ལེན་བྱ་ཕྱོགས་དང། ཡུཀ་རེན་གྱི་དམག་འཁྲུག་དེ་བཞིན་རྡོ་སྣུམ་དང་ས་སྣུམ། ཟ་འབྲུའི་རིན་གོང་སོགས་འཕར་བའི་རྐྱེན་གྱིས་དཀའ་ངལ་འཕྲད་བཞིན་པའི་དབུལ་ཕོངས་རྒྱལ་ཁབ་ཚོར་བུ་ལོན་ཆག་ཡང་གནང་ཕྱོགས་སོགས་ཀྱི་ཐད་ལ་གྲོས་མོལ་གནང་རྒྱུ་ཡིན་འདུག་ཡང་གནས་ཚུལ་གཞན་ཞིག་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀེན་མཆོག་ལ་ཨེ་བྷི་སི་གསར་འགྱུར་ལས་ཁང་གི་ཇོརྗ་སྟེ་ཕུ་ནི་པོ་ལོས་ལགས་ཀྱིས་རྒྱ་ནག་གི་གནད་དོན་ཐད་བཅར་འདྲི་ཞུས་པའི་ནང་ཁོང་གིས་ད་ཆ་རྒྱ་ནག་གིས་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱེད་པའི་ཉེན་ཁ་ཡོད་སྟབས་འདིའི་ཐད་བློ་གཟབ་ག་འདྲ་འདུག་གམ་ཞེས་བཀའ་འདྲི་ཞུས་པའི་ལན་དུ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས། ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་པའི་ཉི་མ་དང་པོ་ནས་བཟུང། སྲིད་འཛིན་ཇོ་བྷ་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ། ར་ཤི་ཡ་ལ་གོ་མཚོན་གདུག་པ་ཅན་དེ་འདྲ་མཁོ་སྤྲོད་བྱས་པ་ཡིན་ན་འགྲིག་གི་མ་རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་ད་ཆ་རྒྱ་ནག་གིས་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱ་རྒྱུའི་བསམ་བློ་བཏང་གི་ཡོད་སྟབས་ང་ཚོས་སྤྱི་བསྒྲགས་ཀྱི་ཐོག་ནས་དེ་ལྟར་བྱས་པ་ཡིན་ན་འགྲིག་ཐབས་མེད་པའི་ཉེན་བརྡ་བཏང་ཡོད་ཅེས་བཀའ་ལན་གནང་བཞག་ཡང་སི་ཨན་ཨན་གསར་འགྱུར་ལས་ཁང་གི་གསར་འགོད་པས་འདིའི་ཐད་ཞིབ་གསལ་གསུང་རོགས་གནང་ཞུས་པར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་ང་ཚོས་རྒྱལ་ཁབ་གཞན་དང་ལྷག་པར་དུ་ཨ་མི་རི་ཀའི་མཐུན་ཕྱོགས་ཡུལ་གྲུ་ཁག་ལ་གནས་ཚུལ་མང་པོ་མཁོ་སྤྲོད་བྱེད་ཀྱི་ཡོད

བོད་ཀྱི་ལོ་སར་རིང་བོད་ནང་ལ་མཆོད་མཇལ་བྱེད་ཡུལ་ཁག་ཏུ་རྒྱ་ནག་གི་ལྟ་བཤེར་དང་ཐོ་འགོད་རིགས་དགོས་པའི་དམ་དྲག་བྱས་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ལོ་སར་ཚེས་གཉིས་ཏེ་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་མཆོད་མཇལ་བ་ཚོ་ཕོ་བྲང་པོ་ཏ་ལར་གཏོང་གི་མེད་པར་སྒོ་བརྒྱབ་ཡོད་པ་དང་བོད་ནང་གི་གནས་ཚུལ་མཁོ་སྤྲོད་པ་གཅིག་ནས་བརྗོད་དོན་ལ། ད་སྐབས་ཕོ་བྲང་པོ་ཏ་ལར་མཆོད་མཇལ་དང་ལྟ་སྐོར་བྱེད་པར་ནམ་རྒྱུན་ལྟར་མ་ཡིན་པར་དུས་ཡུན་ཆུ་ཚོད་གཅིག་ལས་མེད་པ་བཟོས་ཡོད་པ་དང་དེ་བཞིན་མཆོད་མཇལ་ལམ་ཁ་ཁག་ཏུ་ལྟ་བཤེར་ཤུགས་ཆེར་བྱེད་བཞིན་ཡོད་པ་མ་ཟད་ནང་མི་ཚང་མས་མཆོད་མཇལ་བྱེད་པར་ཐོ་འགོད་དང་ཕྲུ་གུ་ཆུང་ཆུང་རིགས་ཐོབ་ཐང་དཔང་ཡིག་མེད་མཁན་ཚོས་ནང་མིའི་ཁྱིམ་ཐོ་བརྒྱུད་ཐོ་འགོད་དགོས་པ་དང། ལོ་སར་ཚེས་གཉིས་ཉིན་ཕོ་བྲང་པོ་ཏ་ལས་གཙོས་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་མཆོད་མཇལ་བྱེད་བཅུག་གི་མེད་པ་འགྲེལ་བརྗོད་གནང་ཞིང། མཆོད་མཇལ་གྱི་དུས་ནི་ལྷ་སར་ལོ་བརྒྱད་ཀྱི་དུས་དང་ལྷག་མིན་ནོ་ཞེས་གནང། ཡང་བོད་ཀྱི་ལོ་སར་རིང་ལྷ་ས་གྲོང་ཁྱེར་དང་ལྷུན་རྩེ་རྫོང། མལ་གྲོ་གུང་དཀར་སོགས་སུ་རྒྱ་ནག་ཉེན་རྟོག་པས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ཁྱིམ་ཚང་ཁག་གི་ནང་དུ་འཛུལ་ནས་ལོ་སར་ཚེས་གཅིག་ནས་བཟུང་ཉིན་ལྟར་ལྟ་རྟོག་དང་སྔོག་བཤེར་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཉེན་རྟོག་པ་རེས་མོས་བྱས་ཏེ་བོད་མི་འདུས་སྡོད་ཀྱི་སྡེ་ཁུལ་ཁག་ཏུ་ལྟ་སྲུང་དང་མེ་སྐྱོན་དང་སྤྱི་ཚོགས་བདེ་འཇགས་སྲུང་སྐྱོབ་ཞེས་ནམ་རྒྱུན་ལྟར་ལོ་སར་རིང་བསང་གསོལ་བྱེད་པ་དང་ཤོག་སྦག་རིགས་མི་མང་འདུ་འཛོམས་ཀྱིས་རྒྱབ་བཅུག་མེད་པ་དང་ཕྱི་ཕྱོགས་སུ་འབྲེལ་བ་བྱེད་མི་ཆོག་པ་དང་ཆབ་སྲིད་རིགས་གླེང་སློང་རིགས་ལ་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ནས་འགྲེལ་བརྗོད་གནང་ཞིང། ཧྲང་སི་ལ་ཡར་ཐོན་དུས་ཀ་ཆབ་སྲིད་ཀྱི་སྐོར་བྱ་བ་དག་ཅིག་དེ་འདྲའི་སྐོར་ལ་དཔྱད་ཤེས། ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཏེ་བོད་ཀྱི་ལོ་སར་ཚེས་གཉིས་ཉིན། བོད་རང་སྐྱོང་ལྗོངས་ཀྱི་མར་ཤག་དྲུང་ཆེ་ཝང་ཅུན་ཀྲེང་ཟེར་བ་སྨན་གླིང་རྫོང་དང་མལ་གྲོ་གུང་དཀར་གྱི་བོད་ཀྱི་ཁྱིམ་ཚང་ཁག་ཏུ་ཕྱིན་ནས་བོད་མི་ཚོས་ལོ་སར་དང་བསྟུན་སྤྱི་ཚོགས་བདེ་འཇགས་དང་བརྟན་བརླིང་དང་མཐུན་སྒྲིལ་གྱི་རྣམ་པ་བཟང་བོར་གཅེས་འཛིན་ལྡབ་འགྱུར་གྱིས་བྱས་ཏེ་བློ་བརྟན་འགྱུར་མེད་ཀྱིས་ཏང་གི་བཀའ་ལ་ཉན་པ་དང་ཏང་གི་བཀའ་དྲིན་ཚོར་བ་ཏང་གི་རྗེས་སུ་འབྲང་བ་བཅས་དགོས་སྐོར་བརྗོད་ཡོད་པ་དང་ཡང་རྒྱ་ནག་གི་གཞུང་འབྲེལ་གསར་ལམ་བོད་ལྗོངས་ཉིན་རེའི་ཚགས་པར་བྱ་བའི་གནས་ཚུལ་ནང་ལོ་སར་རིང་བདེ་འཇགས་བཅོས་སྐྱོང་ལས་འགུལ་སྤེལ་ནས་བདེ་འཇགས་ཀྱི་མངོན་མེད་རྐྱེན་ངན་མེད་པ་བཟོ་ཆེད་གྲོང་མིའི་སྡོད་གནས་དང་སྤྱི་པའི་འདུ་གནས་སུ་ཆེད་སྤྱོད་ཀྱིས་རྒྱན་རྩེད་ནང་ཞུགས་མཁན་མི་གྲངས་བཅོ་བརྒྱད་འཛིན་བཟུང་གིས་ཐག་གཅོད་བྱས་ཡོད་པ་བཀོད་འདུག་སྤྱིར་རྒྱ་ནག་གཞུང་གིས་འདི་ལོ་བོད་ནང་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་དམ་དྲག་ཤུགས་ཆེར་བྱས་ཡོད་པ་རེད་ལ་ད་ལྟའི་ཆར་ལྷག་པར་དུ་ཕྱི་ཟླ་གསུམ་པའི་ནང་བོད་ཀྱི་སྒེར་ལངས་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བ་དང་བསྟུན། རྒྱ་ནག་གཞུང་གིས་ལྷ་ས་ཁུལ་དུ་མི་མང་འདུ་འཛོམས་དང་ཡིག་ཆ་རིགས་པར་སྐྲུན་བྱེད་པར་བཀག་འགོག་བྱེད་བཞིན་ཡོད་པ་དང་དེ་བཞིན་ལམ་ཁ་ཁག་ཏུ་འགྲུལ་སྐྱོད་སྐབས་ཁ་པར་སྔོག་བཤེར་དང་ལུས་བཤེར་རིགས་གང་བྱུང་བྱེད་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་དེ་ནས་རྒྱ་གར་གྱི་ཁྲིམས་དོན་བློན་ཆེན་མཆོག་གིས་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་ལ་བསྐྱར་ཞིབ་བྱེད་སྲིད་པའི་སྐོར་རྒྱལ་ས་ལྡི་ལིར་ལོ་སར་སྲུང་བརྩིའི་སྐབས་སུ་གསུངས་གནང་འདུག་ཞིབ་གསལ་འདིའི་ཐད་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་བོད་ཀྱི་ལོ་སར་ཚེས་གསུམ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་ས་གནས་འགོ་འཛིན་ལས་ཁུངས་དང་གཞིས་སྒར་དེའི་རྒྱ་སྟོན་ལས་ཁུངས་དེ་བཞིན་ལྡི་ལི་དོན་ཁང་བཅས་ཐུན་མོང་གི་གོ་སྒྲིག་འོག་བོད་ཀྱི་ལོ་སར་སྲུང་བརྩིའི་མཛད་སྒོའི་ཐོག་རྒྱ་གར་དབུས་གཞུང་གི་ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཀི་རིན་རི་ཇུ་ཇུ་ལགས་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་ལོ་སར་སྲུང་བརྩི་ཞུས་འདུག་ཅིང་སྐབས་དེར་སྐུ་ཞབས་ཁོང་གིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ཞི་བདེའི་ཕོ་ཉ་ལྟ་བུ་ཡིན་པ་གསུང་བ་དང་སྦྲགས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་པའི་གསོལ་འདེབས་ཞུས་འདུག་ཅིང་རྒྱ་གར་གཞུང་ཕྱོགས་ནས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་ཇུས་བསྐྱར་ཞིབ་བྱེད་སྲིད་པ་མ་ཟད་ད་དུང་སྲིད་ཇུས་དེ་བོད་མི་གནས་སྡོད་བྱེད་ཡུལ་སྤྱི་ཡོངས་ལ་རྒྱ་སྐྱེད་དུ་གཏོང་དགོས་པ་གསུངས་འདུག་ད་དུང་ཁྲིམས་ཀྱི་བློན་ཆེན་ཁོང་གིས་བོད་པའི་ཡ་རབས་བཟང་སྤྱོད་གཤིས་རྒྱུད་དང་འབྲེལ་བའི་སྐོར་གསུང་བཤད་གནང་བའི་ནང། རྒྱ་གར་ནང་གནས་སྡོད་བྱེད་མཁན་བཙན་བྱོལ་བོད་མི་ཚོས་སྤྱི་ཚོགས་ལ་གནོད་པའི་དཀའ་ངལ་ཤུགས་ཆེའི་རིགས་ནམ་ཡང་བཟོས་ཀྱི་མ་རེད་ལ་བོད་མི་རྣམས་ནི་ཞི་བདེ་ལ་དགའ་བའི་མི་རིགས་ཤིག་ཀྱང་ཡིན་པ་གསུངས་འདུག་པ་དང། རྒྱ་གར་ནང་བཙན་བྱོལ་བོད་མི་ཚོ་གནས་སྡོད་ཆོག་པའི་ལག་ཁྱེར་དང་འབྲེལ་བའི་དཀའ་ངལ་གང་འཕྲད་པ་རྣམས་སེལ་ཐབས་གནང་རྒྱུ་ཡིན་པ་ཞལ་བཞེས་གནང་འདུག། དེའི་ཐད་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ས་གནས་འགོ་འཛིན་རྡོ་རྗེ་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞིབ་ཕྲ་ངོ་སྤྲོད་གནང་བའི་ནང། ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཀི་རིན་རི་ཇུ་ཇུ་ལགས་ཀྱིས་ཉིས་སྟོང་བཅུ་བཞི་ལོ་ཡི་བཙན་བྱོལ་བོད་མི་ཡི་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་དེ་བཞིན་ཐོག་མར་ལག་བསྟར་ཡོང་བར་རྒྱབ་སྐྱོར་དང་སྐུ་ལས་བསྐྱོན་མཁན་གྲས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ཁོ་རང་ད་ལྟ་ང་ཚོའི་གི་ཉིས་སྟོང་བཅུ་བཞི་ལོ་གི་བཙན་བྱོལ་བོད་མི་ཡི་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་འདི་ཐོག་མ་དང་པོ་ལག་བསྟར་བྱེད་དུས་ཙམ་ཁོ་རང་ད་ལྟ Ministry of

ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་བཅས་ཀྱིས་དབུ་བཞུགས་གནང་ཡོད་པ་རེད། གཤམ་ལ་སི་པན་རྒྱལ་སར་ཕེབས་ཡོད་པ་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ཀྱིས་བཀའ་འདྲི་ཞུས་པ། ཡུ་རོབ་སི་པན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ནང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་སྟེ་བོད་ཀྱི་ལོ་སར་ཉིན་སི་པན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་གསར་འཛུགས་གནང་འདུག་འདི་ནི་ནུབ་ཕྱོགས་ཡུལ་གྲུའི་རྒྱལ་ཁབ་ཞིག་གི་གྲོས་ཚོགས་ཀྱི་ནང་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་འཛུགས་གསར་ཤོས་དེ་ཆགས་ཀྱི་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་སྐོར་སྦྲ་སེལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་སུ་བཀའ་མོལ་ཞུ་གི་ཡིན། སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ང་ཚོའི་ལས་རིམ་དེ་ཕེབས་པར་ཐུགས་རྗེ་ཆེ་ཨ་ནི་ལོ་གསར་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། རིག་འཛིན་ཆོས་སྒྲོན་ལགས་ད་ལྟ་སི་པེན་གྱི་གྲོས་ཚོགས་ནང་དེ་སྔོན་བོད་དོན་རྒྱབ་སྐྱོར་ཚོགས་པ་དང་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་མེད་པ་འདྲ་ཡིན་དུས་ད་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་ད་ལྟ་བོད་ཀྱི་ལོ་གསར་གྱི་ཉིན་མོ་ད་ག་རང་ལ་ཡ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་གསར་པ་བཙུགས་གནང་ཤག་ག་འདེད་སུ་ཕྱུང་པ་རེད་གནད་འགག་ཆེ་ལོས་རེད། ལགས་སོ་ལགས་སེ། ད་འདི་ད་ལྟ་ང་རང་ཚོ་སྐལ་ལྡན་ལགས་ཀྱིས་གསུངས་པ་ནང་བཞིན་རེད་བོད་དོན་རྒྱབ་སྐྱོར་ཚོགས་པ་ད་གསར་ཤོས་ཅིག་ཆགས་བསྡད་ཡོད་རེད་ད་ཡིན་པ་ཡིན་ནའི་ད་ལྟ་རྣམ་པ་ཚོ་མཁྱེན་གསལ་རེད་རྩ་བའི་ད་ལྟ་ང་རང་ཚོའི་སྤྱི་བཏང་གི་ད་ལྟ Spain བཟོ་འདྲ་ཅིག་ཡིན་པ་ཡིན་ན་གཞུང་གི་ཐོག་ནས་བོད་དོན་ཐོག་ལ་རྒྱབ་སྐྱོར་དེ་ཤུགས་ཆེན་པོ་རག་མེད་པ་ཅིག་ལ་ངོས་འཛིན་གནང་གི་ཡོད་རེད་ག་རེ་བྱས་ནས་ཞུས་པ་ཡིན་ན་ཁོ་རང་ཚོ་རྒྱ་ནག་གཞུང་དང་ཐག་ཉེ་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་དུས་ཡིན་པ་ཡིན་ནའི་དེ་འདྲའི་ཅིག་གི་རྒྱལ་ཁབ་ཅིག་གི་ནང་ལ་གྲོས་ཚོགས་གོང་མའི་ནང་ལ་ང་རང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་བཙུགས་གནང་ཐུབ་པ་འདི་ངའི་བསམ་པ་ལ་ད་ལྟ་ང་རང་ཚོའི་ཆེད་དུ་ད་ལྟ་གནད་དོན་ག་རེ་ཞུ་དགོས་རེད་གནད་དོན་ཡག་པོ་ཞིག་དང་ཨ་ནི་གལ་ཆེན་པོ་ཅིག་རེད་ངོས་འཛིན་ཞུ་གི་ཡོད། རེད་ཞུ་ལ་ད་ལྟ་འདི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་གནང་ཡག་གི་ད་འབད་བརྩོན་འདིའི་ནང་ལ་ཡང་གཙོ་བོ་འགན་བཞེས་མཁན་འདི་གྲོས་ཚོགས་གོང་མའི་ད་ལྟ་འཐུས་མི་དེ་དག་གིས་གནང་ཡོད་རེད་འཐུས་མི་ག་ཚོད་ཅིག་ཡོད་རེད་ཨ་ནི་འདིའི་ཐོག་ལ་ཡང་མི་ད་ལྟ་བོད་མི་མང་གི་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་ཨ་ནི་སྤྱི་འཐུས་ད་ལྟ་ཐུབ་བསྟན་རྒྱ་མཚོ་ལགས་ཁོང་རྣམ་གཉིས་ཀས་འདིའི་ཐོག་ལ་ཡང་ཕྱག་ལས་མང་པོ་གནང་ཡོད་རེད་ག་འདྲས་སེ་བྱུང་པ་རེད་མཐའ་མ་སྒྲུབ་ཡ་འདི་ད་ཉུ་སྲེག་ཅིག་ལོག་ལ་བསྟན་པའི་རྣམ་པ་རེད་འདིའི་རྒྱབ་ལོགས་ལ་ཕྱག་ལས་རེ་ཆེ་ག་རེ་བྱུང་ཡོད་རེད།
ད་ལྟའི་ལོ་རྒྱུས་འདི་ཅིག་ཞུས་པ་ཡིན་ན་ད་ལྟ་འདིའི་ནང་ནས་ཐུགས་འགན་གཙོ་བོ་བཞེས་མཁན་འདི་ད་ལྟ Senator Robert Nahar ཞུ་མཁན་ཅིག་ཡོད་རེད་ཁོ་རང་གིས་གཙོ་བོ་འདི་ཐུགས་འགན་བཞེས་པ་རེད། ཡིན་པ་ཡིན་ན་ད་ང་ཚོ་ད Senator Nahar ཞལ་འཚོ་ཡ་འདི་སྔོན་མ་ལོ་ད་ང་ཚོ་གྲོས་ཚོགས་ཀྱི་ད་ལྟ་རྒྱལ་སྤྱིའི་གྲོས་ཚོགས་ཀྱི་ད་ལྟ་ཚོགས་ཆེན་ཅིག་ཚོགས་གནང་བ་རེད་ཨ Washington DC ལ་གནང། འདིའི་སྐབས་དེ་ཁོ་རང་ཞལ་འཚོ་བ་བྱས་ཁོ་རང་ལ་དེ་དུས་ང་ཚོ་གིས་མགྲོན་འབོད་ཞུས་ཙང་ཁོ་རང་དེ་ཕེབས། དེ་དུས་ཕེབས་པའི་སྐབས་ལ་ཁོ་རང་ཡིན་པ་ཡིན་ན་བོད་དོན་གྱི་གནས་ཚུལ་འདི་གའི་གསན་གནང་ཙང་ཁོ་རང་རྦད་དེ་ཞི་བྱུང་འདུག་ལ་ཁོ་རང་ལ་སེམས་ཤུགས་རེ་ཞིག་སྐྱེད་གནང་བྱས། དེའི་རྗེས་ནས་ཚུར་ཕེབས་རྗེས་མུ་མཐུད་ནས་ང་ཚོས་འབྲེལ་བ་ཞུས། སྐབས་ཅིག་ལ་གསུང་གི་འདུག་ད་ང་བོད་དོན་ཐོག་ལ་ག་རེ་བྱེད་ཐུབ་ཀྱི་རེད་ཟེར། དེ་འདྲ་ཅིག་བཀའ་མོལ་ཅིག་བྱུང་པའི་སྐབས་ལ་ཨ་ནི་ངས་ང་རང་ཚོ་རྩ་བའི Spain གྲོས་ཚོགས་གོང་མའི་ནང་ལ་ད་རྒྱབ་སྐྱོར་ཚོགས་པ་ཅིག་བཙུགས་གནང་ཐུབ་པ་ཡིན་ན་ཡག་པོ་ཞེ་པོ་ཅིག་ཡོང་ས་རེད་ཞུས། ཨ་ནི་དེའི་རྗེས་ནས་ཨ་ནི་ང་ཚོ་ད་ལྟ་རབས་དང་རིམ་པས་འདི་ནང་ལ Europe སྤྱི་འཐུས་ད་ལྟ་སྐུ་ཞབས་དབང་ཆེན་ལགས་ཀྱིས་ང་ཚོ་ལ་རྒྱབ་སྐྱོར་ཡག་པོ་གནང་ཡོད་རེད་ཨ་ནི་ད་ལྟ་ད་སྤྱི་འཐུས་ད་ལྟ་ཐུབ་བསྟན་རྒྱ་མཚོ་ལགས་བཟོ་འདྲ་ཅིག་ཡིན་པ་ཡིན་ན་ཁ་སང་ང་ཚོ་དབུ་འབྱེད་མཛད་སྒོ་དེ་ལ་མ་གིར་ཕེབས་ཐུབ་ཡོད་རེད་ལོ།
དེ་དུས་ད་ལྟ་འདི་ནང་ལ་ཡ་གྲོས་ཚོགས་གོང་མའི་འཐུས་མི་ན་ཧར་ཞུ་ཡ་ཁོང་ད་ལྟ་གྲོས་ཚོགས་གོང་མའི་ད་སྤེན་ནང་ལོག་ལ་ཡ་འགྲོ་སྟངས་ལོ་ག་ཅོ་རེད་གཙོ་འཛིན་གཞོན་པའི་ཅིག་གི་མཚན་གནས་དུ་ཡོད་ས་རེད་ཁྱོན་བསྡོམས་ནས་ད་ལྟ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་པ་འདི་ནང་ལ་འཐུས་མི་ག་ཚོད་ཅིག་ཡོད་ན།
དེས་ན་ཁྱོན་བསྡོམས་ནས་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དགུ་ཡོད་རེད་ནི་འདི་ག་ལ་འདི་ག་ཚང་མ་ཆབ་སྲིད་ཚོགས་པ་འདྲ་མ་འདྲ་བེད་སྤྱད་དྲུག་བདུན་ཅི་འདྲ་བྱས་ནས་ཡོད་རེད།
ད་གཟོད་ལ་ཁོང་རྣམ་ཚོས་ཅིག་ཕྱག་ལས་གནང་ཡ་གཙོ་བོར་ཅིག་མ་འོངས་འབྱུང་འགྱུར་ཐག་ཉེ་པོ་ཅིག་གི་ནང་ལོག་ལ་ཡ་ག་རེ་གནང་རྩིས་ཡོད་ན། ད་ད་ལྟ་ང་ཚོ་མ་འོངས་པ་ལྟ། ད་ཐག་ཉེ་པོ་དེའི་ནང་ལ་ཞུས་པ་ཡིན་ན་ད་ད་ག་རང་རེད་ད་ལྟ་ང་ཚོ་རྩ་བའི་ད་རྣམ་པ་ཚོ་གཅིག་བྱས་ན་མཁྱེན་གྱི་ཡོད་ཀྱི་རེད་ང་ཚོ་ད་ལྟ་ཡུ་རོབ་ནང་ལ་བོད་དོན་ཐོག་ལ་དམིགས་བསལ་སྐུ་ཚབ་ཅིག་ང་ཚོ་གིས་ད་འབད་བརྩོན་ཞུ་གི་རེད་ད་ལྟའི་བཀའ་ཤག་གི་ཡིན་པ་ཡིན་ནའི་དེ་ལ་འབད་བརྩོན་ཞེ་ཅིག་གནང་གི་ཡོད་རེད་ད་འདི་གི་ཐོག་ལ་ཁོ་རང་ཚོ་ད་ལྟ་ང་ཚོ་ལ་རྒྱབ་སྐྱོར་གནང་ཡ་དང་ཨ་ནི་གཙོ་བོ་ད་ད་ང་ཚོ་བོད་ནང་ལ་ཡོད་པའི་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་ལ་ད་ལ།

དེ་ནས་ར་ཤི་ཡས་ཡུག་ཀེ་རན་ནང་བཙན་འཛུལ་བྱས་ནས་ཁ་ས་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན། ལོ་གཅིག་ཏག་ཏག་འཁོར་བའི་དུས་དྲན་གྱི་སྔ་ནུབ་ལ། མཉམ་འབྲེལ་རྒྱལ་ཚོགས་ཀྱིས་ར་ཤི་ཡས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཡུག་ཀེ་རན་ནས་རང་གི་དམག་དཔུང་རྣམས་འཕྲལ་དུ་ཕྱིར་འཐེན་དགོས་པའི་དགོས་འདུན་བཏོན་གནང་ཡོད་པ་དང་འབྲེལ་བའི་སྐོར་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཁ་ས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་དེ་ནི་ར་ཤི་ཡས་ཡུ་ཀེ་རེན་ལ་དྲག་པོའི་བཙན་འཛུལ་བྱས་ཏེ་ལོ་གཅིག་ཏག་ཏག་འཁོར་བའི་དུས་དྲན་ཡིན་པ་དང་དེའི་ཉིན་གཅིག་གི་གོང་སྟེ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཡོངས་ཚོགས་ཆེན་འཚོགས་པའི་ནང་ར་ཤི་ཡས་ཡུ་ཀེ་རེན་གྱི་ས་ཁོངས་ཁག་ནས་རང་གི་དམག་དཔུང་ཁག་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཆ་ཚང་ཕྱིར་འཐེན་དགོས་པ་དང།

Slash L seven is adopted མཉམ་འབྲེལ་རྒྱལ་ཚོགས་ནང་ཚོགས་མི་རྒྱལ་ཁབ་ཁྱོན་བསྡོམས་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པའི་ཁོངས་ནས་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་གཅིག་གིས་དེར་རྒྱབ་སྐྱོར་ཡོད་པའི་འོས་ཤོག་འཕེན་པ་དང། ར་ཤི་ཡ་དང་བེ་ལེ་རུ་སུ། བྱང་ཀོ་རི་ཡ་དང་སི་རི་ཡ། མ་ལི་དང་ནི་ཀ་ར་ཀུ་ཝ། དེ་བཞིན་ཨེ་རི་ཐི་རི་ཡ་བཅས་རྒྱལ་ཁབ་བདུན་གྱིས་ངོ་རྒོལ་བྱས་པ་དང། ཡང་རྒྱ་ནག་དང་རྒྱ་གར་གཙོས་པའི་རྒྱལ་ཁབ་སུམ་ཅུ་སོ་གཉིས་ཀྱིས་བར་གནས་སུ་གནས་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཡོངས་ཚོགས་འདུའི་ནང་གོང་ཞུས་འོས་ཤོག་འཕེན་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ཉིན་གྲངས་གཉིས་རིང་ཡུག་ཀེ་རེན་ནང་གི་དམག་འཁྲུག་སྐོར་བགྲོ་གླེང་གནང་སྐབས། ཡུག་ཀེ་རེན་གྱི་ཕྱི་སྲིད་བློན་ཆེན་དི་མི་ཏྲོ་ཁུ་ལི་པཱ་ལགས་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཡག་སྡུག་གཉིས་ནས་གཅིག་གདམ་ག་གནང་དགོས་པའི་འབོད་སྐུལ་གནང་བའི་རྗེས་སུ་གནང་བ་ཞིག་ཡིན་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་འོས་ཤོག་འཕེན་པའི་གྲུབ་འབྲས་གསལ་བསྒྲགས་གནང་བའི་རྗེས་སུ་ཡུག་ཀེ་རེན་གྱི་ཕྱི་སྲིད་བློན་ཆེན་དི་མི་ཏྲོ་ཀུ་ལི་པཱ་ལགས་ཀྱིས་གསར་འགོད་པ་ཚོར་གསུངས་དོན།

ད་རེས་ཀྱི་འོས་བསྡུའི་གྲུབ་འབྲས་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཡུ་ཀེ་རེན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་སྟོན་གྱི་ཡོད་སྟབས་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་གཅིག་གིས་ཡུ་ཀེ་རེན་ལ་རྒྱབ་སྐྱོར་ཡོད་པའི་འོས་ཤོག་འཕེན་ཡོད། ཡུ་རོབ་མཐུན་ཚོགས་དང་མཐུན་ཚོགས་དེའི་ཚོགས་མི་རྒྱལ་ཁབ་ཁག་གིས་ཀྱང་རང་རང་སོ་སོའི་ལས་འགན་ཁུར་ཡོད་སྐོར་སོགས་གསུངས་འདུག། ཡིན་ནའི་ར་ཤི་ཡའི་སྐུ་ཚབ་ཀྱིས་རང་ཉིད་གྲོགས་མེད་ཁེར་རྐྱང་གནས་པ་དེ་མཚམས་འཇོག་ཡོང་ཐབས་སུ་ནུབ་ཕྱོགས་ཡུལ་གྲུ་ཁག་གིས་ཁུལ་འདིར་གོ་མཚོན་ལག་ཆ་མང་པོ་བཏང་བ་དེས་གནོད་སྐྱོན་ཚབས་ཆེ་བཟོ་གི་ཡོད་པ་དང་ཡང་བཀྲེས་ལྟོགས་ཀྱི་དཀའ་ངལ་ཇེ་ཆེར་འགྲོ་བཞིན་པ་དེ་ཡང་ནུབ་ཕྱོགས་ཡུལ་གྲུ་ཁག་གིས་ར་ཤི་ཡའི་ཐོག་དཔལ་འབྱོར་ཉེས་ཆད་བཀལ་བའི་དབང་གིས་བྱུང་སྐོར་སོགས་བཤད་འདུག། ཡང་ཡུག་ཀེ་རེན་གྱི་སྲིད་འཛིན་ཛི་ལན་སི་ཀི་མཆོག་གིས་ར་ཤི་ཡས་ཡུག་ཀེ་རེན་ནང་བཙན་འཛུལ་བྱས་ནས་ལོ་གཅིག་འཁོར་བའི་དུས་དྲན་ཉིན་དེ

ལེ་ཚན་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
རྣམ་པ་ཚོ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཱན་དྷ་ར་ནོར་རྒྱས་གླིང་བོད་མིའི་གཞིས་ཆགས་ཀྱི་མི་རབས་རྒན་པ་ཚོས་གཟེངས་སུ་ཐོན་པའི་བྱས་རྗེས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡི་རང་བསྔགས་བརྗོད་ཀྱི་གསུང་འཕྲིན་ཞིག་བསྩལ་གནང་ཡོད་པའི་སྐོར་ལ་པདྨ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་གར་དབུས་མཧཱ་རཱ་ཤྲ་མངའ་སྡེ། Gothangaon། ས་ཁུལ་དུ་ཆགས་པའི་བཱན་དྷ་ར་ནོར་རྒྱས་གླིང། བོད་མིའི་གཞིས་ཆགས་དེ་གསར་འཛུགས་གནང་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོ་ཚོགས་གནང་ཡོད་པ་རེད་འདུག་ལ། མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་རྒྱ་གར་ས་གནས་མངའ་སྡེའི་གྲོས་ཚོགས་འཐུས་མི། MG Chandrikapure། ལགས་ཀྱིས་གཙོས་པའི་རྒྱ་གར་གནད་ཡོད་མི་སྣ་དང། བོད་དོན་རྒྱབ་སྐྱོར་བ་ཁག་དང་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཀྱི་སྐུ་ཚབ། དངོས་གྲུབ་འོད་ཟེར་ལགས་ཀྱིས་མཚོན་པའི་ས་གནས་ཀྱི་དབུ་ལས་སེར་སྐྱ་མི་མང་རྣམས་འདུ་འཛོམས་ཀྱིས་མཛད་སྒོ་ཚོགས་གནང་འདུག་ལ། སྐབས་དེའི་མཛད་སྒོའི་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཕེབས་པའི་ནང། གཞིས་ཆགས་ཁག་གཞན་དང་མཚུངས་པར་བཱན་དྷ་ར་ནོར་རྒྱས་གླིང་བོད་མིའི་གཞིས་ཆགས་དེའི་མི་རབས་རྒན་པ་ཚོས་ངལ་རྩོལ་ལ་བརྟེན་ནས་བོད་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱིས། བོད་དོན་འཐབ་རྩོད་དང་བཅས་པར་རྒྱུན་གནས་ཐུབ་པའི་གཟེངས་ཐོན་བྱས་རྗེས་ལ། གོང་ས་མཆོག་གིས་ཐུགས་ཡི་རང་བསྔགས་བརྗོད་མཛད་འདུག་དེའི་སྐོར་བན་དྷ་ར་ནོར་རྒྱས་གླིང་ས་གནས་འགོ་འཛིན་དོན་གྲུབ་བཟང་པོ་ལགས་ཀྱིས་གསུང་ཡག་ལ།
ཨ་ནི་རྒྱལ་བ་རིན་པོ་ཆེ་མཆོག་གིས་ད་ལྟ་གཙོ་བོ་གསུང་ཡག་ལ་ད་ལྟ་མི་རབས་རྒན་པ་ཚོས་ཨ་ནི་ད་སོ་སོའི་བཟོ་བཀོད་ནུས་ཤུགས་མི་གཞོན་པ་ཚོས་སོ་སོའི་ནུས་ཤུགས་གང་སྤེལ་བ་དེ་བཞིན་ས་རུ་རྡོ་རུག་སྔོག་བྱས་ཤིང་ནགས་གཅོད་འབྲེག་བྱས་བྱས་ང་ཚོ་ཞིང་དེ་འདེབས་ལས་བྱས་ས་ཞིང་བསྡུ་བྱས་བྱས་འདེབས་ལས་བྱས་བྱས་བསྡུ་ཚད་ད་ལྟ་བར་གནས་བདེ་བ་དང་སོ་སོའི་མི་རིགས་ཆོས་དང་རིག་གཞུང་ཉར་ཚགས་བྱེད་པའི

གལ་ཆེན་པོ་ཡིན་པ་སོགས་ཀྱི་གསུང་བཤད་གནང་ཡོད་པ་རེད་འདུག། བན་དྷ་ར་གཞིས་ཆགས་ཚུགས་ཤི་ཤི་གཞིས་ཆགས་ཚུགས་བྱས་ད་གྲངས་སུ་འདུག་ཤི་ཤི་འདི་བྱས་རུ། ཨ་རྒྱ་གར་དང་ང་ཚོ་བོད་ཀྱི་འདི་འབྲེལ་བ་འདི་བཟང་པོ་རེད་ཆོས་ཀྱི་ཐོག་ནས་ཁོ་རང་ནང་པ་ཡིན། ཨ་འདི་སོ་སོ་ང་ཚོ་ནང་པའི་འདི་ལྟ་གྲུབ་ག་རེ་ཡིན་པ་ད་ནང་པའི་གཞི་རྩ་འདི། ནང་པ་སངས་རྒྱས་པའི་ཆོས་འབྱུང་ཁུངས་དང་ལྟ་གྲུབ་ག་རེ་པའི་གཞི་རྩ་ངོ་ཤེས་པ་བྱེད་དགོས། འདི་བྱས་བྱས་ཁོ་རང་འདི་བཀའ་མོལ་གནང་སོང་ང་ཚོ་ཡིན་མིན་ད། ཆབ་འགྱེད་བྱས་ད་ནང་བཞིན་གྱིས་ང་ཚོ་བོད་པ་ཚོ་ཡིན་པས་ནས་ད་ལོ་ལྔ་བཅུ་ཟིན་བཞིན་པའི་སྐབས་མངའ་སྡེའི་གི་སྐད་བཤད་དགོས་ཡག་ད་འདི་གལ་ཆེན་པོ་རེད། བན་དྷ་ར་ནོར་རྒྱས་གླིང་བོད་མིའི་གཞིས་ཆགས་དེ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོའི་ཟླ་བ་གཉིས་པའི་ཚེས་གསུམ་ཉིན་རྒྱ་དབུས་མཱ་རཱ་སྟྲ་མངའ་སྡེའི་གོ་ཐན་གའུ་ས་ཁུལ་དུ་གསར་འཛུགས་གནང་ཞིང་ཐོག་མར་ས་གནས་སུ་ས་ཆུ་དང་གནམ་གཤིས་མ་འཕྲོད་པའི་དཀའ་ངལ་ཆེན་པོ་བྱུང་བ་མ་ཟད་སྐབས་དེར་བོད་མི་མི་ཉུང་བ་ཞིག་འདས་གྲོངས་སོང་སྟེ་སྡོད་བཟོད་བྲལ་བའི་གནས་སྟངས་ཤིག་ཏུ་གྱུར་ཡོད་ན་ཡང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ཞབས་སོར་བཀའ་དྲིན་བསྐྱངས་གནང་མཛད་དེ། ས་གཞི་བྱིན་རླབས་དང་བུ་ཕྲུག་ཚོར་ཤེས་ཡོན་གྱི་གོ་སྐབས་དང་འབྲེལ་བའི་མ་འོངས་སྔོན་གཟིགས་ཀྱི་བཀའ་སློབ་ལམ་སྟོན་ཟབ་མོ། སྤྱི་སྨན་བསྩལ་གནང་མཛད་པའི་ནུས་མཐུ་དང་འཕགས་བོད་གཉིས་ཀྱི་གཞུང་དང་དེ་བཞིན་ཕྱི་རྒྱལ་རོགས་ཚོགས་ཁག་གི་མཐུན་འགྱུར་རྒྱབ་སྐྱོར་གནང་བ་བཅས་ལ་བརྟེན་ནས། ད་བར་བན་དྷ་ར་ནོར་རྒྱས་གླིང་གཞིས་ཆགས་དེ་སྲ་བརྟན་གནས་ཐུབ་པ་བྱུང་ཞིང། གཞིས་ཆགས་བོད་མིའི་སྒྲིག་འཛུགས་དེ་བཞིན་རྒྱ་གར་གཞུང་གི་བཀའ་དྲིན་ལ་བརྟེན་ནས། བྱུང་བ་ཞིག་ཡིན་པ་སོགས་ཀྱི་གསུང་བཤད་དང་ཕྱོགས་མཚུངས་ས་གནས་འགོ་འཛིན། དོན་གྲུབ་བཟང་པོ་ལགས་ནས་ལྔ་བཅུའི་རྗེས་དྲན་སྲུང་བརྩི་ཞུ་དགོས་པའི་རྒྱུ་མཚན་སྐོར་དང། རྒྱ་གར་དབུས་སའི་གཞུང་གི་བཀའ་དྲིན་ལ་བརྟེན་ནས་བོད་མི་ཚོ་གཞིས་ཆགས་ཐུབ་པར་བཀའ་དྲིན་རྗེས་དྲན་ཞུས་གནང་ཡོད་པ་རེད་འདུག་ལ། དུས་དྲན་མཛད་སྒོ་ཚུགས་རྒྱུའི་གོང་དུ་ནོར་རྒྱས་གླིང་གཞིས་ཆགས་སྤྱིའི་ཐོག་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་སྐུ་ཚེ་ཞབས་པད་བརྟན་ཆེད། རྒྱལ་བ་ཚེ་དཔག་མེད་ཀྱི་སྐུ་ཞིག་ཕུལ་གནང་བ་དང། ད་རིང་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་རྒྱུའི་ཆེད། མཆོད་མེ་སྟོང་རྩ་ཞིག་ཕུལ་གནང་ཡོད་པ་རེད་འདུག་ལ། ཕྱོགས་མཚུངས་གཞིས་ཆགས་དེར་ཐོག་མར་གསར་འཛུགས་གནང་སྐབས་སྐུ་ལས་སྐྱོན་མཁན་རྣམས་ལ་རྗེས་དྲན་དང། ནོར་རྒྱས་གླིང་གཞིས་ཁོངས་ཀྱི་ནང་ལྔ་བཅུའི་རྗེས་དྲན་ཉིན་གཉིས་རིང་འཚོགས་གནང་རྒྱ་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། དེ་གོང་ལོ་ཤས་སྔོན་དུ་སྒྲ་འཇུག་གནང་བའི་ལེ་ཚན་ཞིག་བསྐྱར་ཟློས་ཞུ་རྒྱུར། ཐུན་མིན་བརྡ་སྤྲོད་རིག་པའི་གཞུང་ལུགས་སྲོག་ཏུ་བཟུང་བའི་ཚད་ཐུབ་ཀྱི་ཡིག་སྐད་དང་སྤྱི་སྐད་ཐུན་མོང་བ་ཞིག་ཡོད་པ་འདི་ཉིད་ལ་བོད་ཁ་བ་ཅན་གྱི་སྤྱི་སྐད་དུ་ངོས་འཛིན་དགོས་པའི་བོད་མི་མང་སྤྱི་འཐུས་ཀྱི་གྲོས་ཆོད་ལོ་ཤས་སྔོན་དུ་འཇོག་གནང་མཛད་ཡོད་པར་གནད་ཡོད་མི་སྣ་ཁག་ཅིག་ལ་ཚེ་བརྟན་རྣམ་རྒྱལ་ལགས་ཀྱིས་སྐབས་དེར་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། དེ་རིང་ང་ཚོས་བགྲོ་གླེང་ཞུ་ཡས་འདི་བོད་ཁ་བ་ཅན་གྱི་སྤྱི་སྐད་སྐོར་དེ་བགྲོ་གླེང་ཞུ་ཡས་ཡིན་བགྲོ་གླེང་འདིའི་ནང་ལ་ང་ཚོ་སུད་སི་ནས་མཁས་དབང་རག་ར་རིན་པོ་ཆེ་དང་བོད་མི་མང་གི་སྤྱི་འཐུས་ཚོགས་ཟུར་པད་མ་འབྱུང་གནས་ལགས། ཨིན་ཏི་ཡ་ན་ནས་བོད་ཀྱི་དུས་བབ་ཀྱི་རྩོམ་སྒྲིག་པ་ཟུར་པ་རབ་གསལ་ལགས་བོད་མི་མང་སྐུ་ངོ་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་ཧུན་སུར་རབ་རྒྱས་གླིང་གཞིས་ཆགས་ནས་མཁས་དབང་སློབ་དགེ་ཟུར་པ་དགེ་འདུན་སྦྱིན་པ་ལགས་རྣམ་པ་ལྔ་གདན་འདྲེན་ཞུས་ཡོད་འདི་ནས་བཀའ་འདྲི་ཞུ་མཁན་དེ་ཕྲན་ཚེ་བརྟན་རྣམ་རྒྱལ་ཉིད་ཡིན་ཐོག་མར་ད་གསན་མཁན་རྣམ་པ་ཚོ་ལ་ད་རེས་ཀྱི་བགྲོ་གླེང་འདི་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་དེ་སྔོན་ཉིས་སྟོང་གསུམ་ལོའི་ཕྱི་ཟླ་དགུ་པའི་ནང་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཐོག་ནས་བོད་ཀྱི་སྤྱི་སྐད་ཀྱི་དང་འབྲེལ་བ་ཡོད་པའི་གྲོས་ཆོད་ཅིག་འཇོག་གནང་མཛད་ཡོད་རེད་སོང་ཙང་གྲོས་ཆོད་འདི་སྐབས་དེའི་སྤྱི་འཐུས་དགེ་འདུན་སྦྱིན་པ་ལགས་ནས་འདོན་གནང་མཛད་བྱས་ད་སྤྱི་འཐུས་སྒེར་གྱི་གྲོས་ཆོད་གྲོས་འཆར་ཟེར་བྱས་ཡིག་ཆ་ཨང་བཅུ་གཉིས་པ་དེ་རེད་བཞག་སོང་ཙང་འདིའི་གི་སྔོན་གླེང་དང་གྲོས་ཆོད་འདི་རྣམ་པ་ཚོ་གསན་རོགས་གནང་འདི་སྙན་སྒྲོན་ཞུ་གི་ཡིན། སྔོན་གླེང་ཐུན་མིན་བརྡ་སྤྲོད་རིག་པའི་གཞུང་ལུགས་སྲོག་ཏུ་བཟུང་བའི་རང་ཅག་བོད་ཁ་བ་ཅན་གྱི་རང་སྐད་རྣལ་མ་ནི། རང་ཡུལ་གྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་པའི་གནས་མཐའ་དག་གི་བླ་སྲོག་ལྟ་བུ་སྟེ། དེ་ཡང་ལུགས་ཟུང་གཙུག་ལག་རབ་འབྱམས་ལ་བལྟ་བའི་མིག་དང་དེ་དག་གི་གཞི་དང་རྩ་བར་གྱུར་པར་མ་ཟད་རང་ཡུལ་རང་དབང་གི་གཞི་རྩར་ཡང་གྱུར་པར་བརྟེན། ཆོས་སྲིད་གང་ཐད་ནས་བསམས་ཀྱང་འོ་སྐོལ་གངས་ཅན་པ་རྣམས་ལ་དེ་ལས་གལ་ཆེ་བ་དང་འགངས་ཆེ་བ་ཞིག་བཙལ་ཀྱང་རྙེད་དུ་མེད་པ་དེ་བས་ན་བོད་ཆོལ་ཁ་གསུམ་གྱི་ཁྱོན་ཡོངས་ལ་ཁྱབ་པའི་ཐུན་མིན་བརྡ་སྤྲོད་རིག་པའི་གཞུང་ལུགས་སྲོག་ཏུ་བཟུང་བའི་ཚད་ཐུབ་ཀྱི་ཡིག་སྐད་དམ་སྤྱི་སྐད་ཐུན་མོང་བ་ཞིག་ཡོད་པ་འདི་ཉིད་ལ་བོད་ཁ་བ་ཅན་ཏེ་བསིལ་ལྡན་ས་ལའི་སྨན་ལྗོངས་ཀྱི་སྤྱི་སྐད་དུ་ངོས་འཛིན་དགོས་པའི་གྲོས་ཆོད་ཅིག་འཇོག་དགོས་པ་ང་ཚོའི་ལས་སུ་ཆེ་ལ། ཆོས་སྲིད་རིག་གཞུང་གང་ས་ཅི་ཐད་ནས་ཆེས་ཤིན་ཏུ་གལ་ཆེར་མངོན། གྲོས་ཆོད། གངས་ལྗོངས་ཆོལ་ཁ་གསུམ་གྱི་ཁྱོན་ཡོངས་ལ་གཅིག་ཏུ་ཁྱབ་པའི་ཐུན་མིན་བརྡ་སྤྲོད་རིག་པའི་གཞུང་ལུགས་སྲོག་ཏུ་བཟུང་བའི་ཚད་ཐུབ་ཀྱི་ཡིག་སྐད་དམ་སྤྱི་སྐད་ཐུན་མོང་བ་ཞིག་ཡོད་པ་འདི་ཉིད་ལ་བོད་ཁ་བ་ཅན་གྱི་སྤྱི་སྐད་དུ་ངོས་འཛིན་དགོས་པའི་གྲོས་ཆོད་དུ་སྐབས་བཅུ་གསུམ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྤྱི་མོས་སམ། མང་མོས་ཀྱིས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་ཐམ་པ་ཕྱི་ལོ་ཉིས་སྟོང་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ལ་གྲོས་ཆོད་འདི་ཡིན་པ་རེད་སོང་ཙང་ད་ལྟ་གྲོས་ཆོད་འདི་གོང་དུ་སྙན་སྒྲོན་ཞུས་པ་གཞིར་བཟུང། གྲོས་འཆར་བཏོན་གནང་མཁན་དེ་ཐད་ཀར་སྤྱི་འཐུས་དགེ་འདུན་སྦྱིན་པ་ལགས་རེད་ཤག་སོང་ཙང་ངས་ཐད་ཀར་སྤྱི་འཐུས་ཟུར་པ་རྒན་དགེ་འདུན་སྦྱིན་པ་ལགས་ལ་བཀའ་འདྲི་ཞུ་ཡས་དེ་དེ་ལྟ་བུའི་གྲོས་འཆར་ཅིག་བཏོན་དགོས་དགོས་པ་དང་རྒྱུ་མཚན་སྐབས་དེ་དུས་དགོངས་པ་ག་འདྲས་བཞེས་ཡོད་ན་དེ་ཅིག་གསལ་བྱེད་བཤད་གནང་རོགས་གནང་ཞུ་གི་ཡིན། གོང་ལ་ཡང་ངས་དེ་ལ་ཡང་གསལ་བཤད་ཞུ་ཡང་ལ། ད་ང་རང་ཚོ་གི་ཨ་ནེ་ཅིག་བོད་ཁ་བ་གངས་ཅན་པའི་ཨ་ནེ་ཅིག་ད་དམ་པའི་ལྷ་ཆོས་ཟེར་ན་ཡང་འདྲ། འཇིག་རྟེན་གྱི་མི་ཆོས་ཟེར་བ་ཡིན་ན་ཡང་འདྲ། གང་ལྟར་དམ་པའི་ལྷ་ཆོས་ཀྱི་བརྗོད་བྱ་ཨ་ནེ་སྟོན་པའི་བསྟན་བཅོས་དང་ཡང་འཇིག་རྟེན་སྲིད་ལུགས་ཀྱི་པའི་བླང་དོར་གི་གནད་སྟོན་པའི་སྔོན་གྱི་པའི་མཁས་དབང་རྣམ་པ་ཚོ་གི་ཞལ་ནས་ཐོན་པའི་དཔེར་ན་ས་སྐྱ་ལེགས་བཤད་ལྟ་བུ་དང་དེ་འདྲའི་གི་ད་ལྟ་གི་ལེགས་བཤད་མང་པོ་ཅིག་ཡོད་པ་རེད། དེ་ཙུག་གི་ཆུ་དང་ཤིང་གི་བསྟན་བཅོས་ལྟ་བུ་གུང་ཐང་འཇམ་པའི་དབྱངས་ཀྱིས་གསུངས་པ་ཨ་ནི་དེ་ཙུག་ཆོས་དང་ཆབ་སྲིད་ཀྱི་བརྗོད་བྱ་ག་འདྲ་ཅིག་ཡིན་ན་ཡང་ཨ་ནི་ང་རང་ཚོ་ལ་གསལ་པོ་དང་གོ་བདེ་བོ་ཚེ་འདི་དང་ཕྱི་མ་ཕན་ཆད་ཀྱི་མངོན་འདོད་ཀྱི་བདེ་སྐྱིད་ཅིག་བསྒྲུབ་པ་ལ་མེད་དུ་མི་རུང་བ་ཅིག་ཡིན་ཙང་ན་ཨ་ནི་དེ་ནི་གལ་ཆེན་པོ་ཅིག་མཐོང་བ་གཅིག་དེ་ཡིན། གཉིས་ནི་ག་རེ་རེད་ཟེར་བ་ཡིན་ན་ཡང་ད་ང་ཚོ་ཅིག་འཛམ་བུ་གླིང་འདི་གི་ནང་ན་ཡང་མི་རིགས་ཅིག་ཨ་ནི་འཛམ་བུ་གླིང་གི་ས་ཡི་གོ་ལ་འདི་གི་སྟེང་ལ་ཡུན་རིང་པོ་འཚོ་གནས་ཐུབ་དང་མི་ཐུབ་ཡང་ཨ་ནེ་མི་རིགས་རང་ཉིད་ཀྱི་ཐུན་མོང་མ་ཡིན་པའི་སྐད་ཡིག་དེ་ཞེ་དྲག་གི་པའི་གཞི་རྩ་གི་སྔོན་འགྲོ་མི་རིགས་གཅིག་པའི་འཚོ་གནས་ཐུབ་དང་མི་ཐུབ་གི་འགག་རྩ་གི་སྔོན་འགྲོ་ཟེར་ན་འདྲ་ད་གཅིག་པའི་འགག་རྡོ་ཟེར་ན་འདྲ་ཨ་ནེ་གལ་ཆེན་པོ་གཅིག་ཡིན་དུས་སྒང་ལ་དེ་འདྲ་བའི་གལ་ཆེན་དེ་གལ་ཆུང་དུ་ཡར་བརྩིས་ནས་ཨ་ནེ་སྣང་མེད་དུ་བཞག་པ་ཡིན་ན། ད་ཅིག་གི་དུས་ཚོད་དེ་འཕྲོ་བརླག་འགྲོ་གི་རེད་བསམ་བྱས་ཨ་ནེ་ངས་ཅིག་ད་དམ་པའི་ལྷ་ཆོས་འཇིག་རྟེན་མི་ཆོས་ང་ཚོ་དེང་སང་གི་ཨ་ནེ་བོད་པ་གི་ཡ་ཨ་ནེ་ཆབ་སྲིད་གནས་སྟངས་ག་འདྲས་ཅིག་ཆགས་ཡོད་མེད་གཉན་འཕྲང་ཅན་ཅིག་ཆགས་ཡོད་པ་འདི་འདྲས་ཅིག་གི་མི་རིགས་ཅིག་ཨ་ནེ་འཛམ་གླིང་གི་ས་སྟང་འདི་གི་ནང་ལ་གནས་དང་མི་གནས་གི། ཨ་ནི་ཆེས་གཉན་འཕྲང་ཅན་གྱི་དུས་སྐབས་ཅིག་ཡིན་པ་ཡིན་དུས་དུས་ཚོད་དེའི་སྟེང་ང་ཚོ་གཅིག་ད་སོ་སོ་གི་དྲན་གསོ་བྱས་ན་ཡང་འདྲ། ཨ་ནི་གཅིག་ཐུགས་ལ་ཡ་གཅིག་ཨ་ནི་ཉར་དགོས་པ་གི་གལ་ཆེན་ཅིག་རེད་བསམ་པ་གྱི་རྐྱེན་ངན་ནམ་རྒྱུ་མཚན་དེ་འདྲ་ཅིག་དྲན་གྱི་ཡོད་གོང་ལ། ཨ་ནི་དེ་དྲན་པ་ཡིན་ཙང་སོ་སོ་གི་དྲན་པ་དེ་ཨ་ནི་ད་གཅིག་པ་གི་དེ་གི་ཨ་ནི་སྤྱི་འཐུས་ཀྱི་ལྷན་ཁང་གི་ད་ང་ཚོ་གི་ཨ་ནི་གྲོས་ཚོགས་ཀྱི་ནང་ལོགས་ལ་དེ་ངས

སྐད་ཡིག་པའི་ཐུན་མོང་ག་ཟེར་རེད་ད་ཚན་ལྡན་གྱི་སྐད་ཡིག་ཅིག་ལ་ཡང་བརྟེན་དགོས་ཀྱི་ཡོད་པ་རེད། ཨ་ནི་འཇིག་རྟེན་གྱི་མི་ཆོས་ཀྱི་ཨ་ནི་བླང་དོར་གི་གནད་སྟོན་པའི་བསྟན་བཅོས་དེ་ཚོ་གི་ཨ་ནི་དོན་དག་དེ་ཡང་སྐད་ཡིག་དེ་གང་ཟེར་དགོས་རེད་ཡང་དག་པ་ཅིག་དང་སྐད་ཡིག་ཚན་ལྡན་ཅིག་ལ་བརྟེན་དགོས་པ་ཡིན་ཙང་དེ་ཚོ་རེ་དེ་ང་ཚོ་གཞོན་སྐྱེས་རྣམ་པ་ཚོ་གི་ངེས་པར་དུ་ཤེས་དགོས་པ་དེ་གལ་ཆེ་རེད་བསམ་གྱི་ད་ང་རང་རང་གི་ཨ་ནི་ཅིག་སོ་སོ་གི་བསམ་བློ་དེ་འདྲས་ཅིག་ཀུན་སློང་དེ་འདྲས་ཅིག་ཡ

ད་ད་ལྟ་ང་ཚོས་བགྲོ་གླེང་འདིའི་སྐོར་ལ་མུ་མཐུད་བཀའ་འདྲི་ཞུ་ཡས་ཡིན། ད་ལྟ་ང་ཚོའི་འདིར་མཁས་དབང་རག་ར་རིན་པོ་ཆེ་ཡོད་ལ་ད་ག་ནང་བཞིན་གྱི་བོད་ཀྱི་དུས་བབ་ཀྱི་རྩོམ་སྒྲིག་པ་ཟུར་པ་རབ་གསལ་ལགས་ཡོད། ཡང་གནད་དོན་འདི་དང་འབྲེལ་བའི་ཐོག་ལ་བོད་ཀྱི་མཁས་དབང་དུང་དཀར་རིན་པོ་ཆེ་གིས་ད་བོད་ཡིག་འདི་ག་རེ་ཡིན་མིན་དང་བོད་ཡིག་འདི་ལ་ཨ་ནི་ཁྱད་ཆོས་དྲུག་ལྡན་པའི་སྐོར་ལ་རྩོམ་འབྲི་ཞིག་གནང་ཤག་རྩོམ་འབྲི་འདིའི་ནང་དེ་ད་བོད་ཡིག་འདིའི་གནས་དང་མི་གནས། བོད་ལ་སྤྱི་སྐད་ཀྱི་དགོས་གལ་ཆེན་པོ་ཡོད་པ་དང་དེ་ཚོའི་ཐོག་ལ་འདི་འདྲ་ཞིག་བྲིས་གནང་བཞག་འདི་ངས་མར་ཐོག་མར་ལྗགས་ཀློག་ཞུ་གི་ཡིན་འདི་ཞིག་གསན་རོགས་གནང་ཞུ་གི་ཡིན། བོད་ཡིག་གི་ཁྱད་ཆོས་དྲུག་པ་ནི་མདོ་དབུས་ཁམས་གསུམ་དུ་ཁྱབ་ཆེ་བའི་གཅིག་གྱུར་ཡིན་པ་སྟེ་བོད་སྐད་ལ་རིགས་མི་འདྲ་བ་གསུམ་སྟེ་དབུས་གཙང་ཨ་མདོ་ཁམས་བཅས་རིགས་མི་འདྲ་བ་ཕན་ཚུན་གོ་བརྡ་འཕྲོད་དཀའ་ཙམ་ཡོད་ཀྱང་བོད་ཡིག་ཐོག་བྲིས་པ་ཆོས་དཔེ་དང་ཡིག་ཆ་གང་ཡིན་ཚང་མས་གོ་བརྡ་འཕྲོད་ཐུབ་ཀྱི་ཡོད་པར་མ་ཟད་བཙན་པོའི་དུས་སྐབས་སུ་བྲིས་པའི་རྡོ་རིང་གི་ཡི་གེ་དང། ཏུན་ཧོང་ནས་ཐོན་པའི་ཡི་གེ་བཅས་བོད་ཡིག་གི་ཆུ་ཚད་མཐོ་ཙམ་ཡོད་པ་ཞིག་གིས་བལྟས་ན་བརྒྱ་ཆ་བརྒྱད་ཅུ་ཀློག་ཤེས་པ་དང་གོ་བ་ལོན་ཐུབ་ཀྱི་ཡོད་པས་དེ་ཡི་ཐོག་ནས་དུས་ཡུན་རིང་པོའི་བར་སྐད་ཡིག་གཅིག་གྱུར་དུ་གནས་ཐུབ་པའི་ཁྱད་ཆོས་ཡོད་པ་ཞིག་རེད། དེ་ལས་ལྡོག་སྟེ། དབུས་མདོ་ཁམས་གསུམ་གྱི་ཡུལ་སྐད་ལྟར་ཡི་གེ་བྲིས་ན་དུས་ཡུན་རིང་པོ་མ་སོང་བར་བོད་ཡིག་གཅིག་གྱུར་གྱི་ཡི་གེ་བརླག་ཉེན་ཡོད། ད་ལྟ་དབུས་མདོ་ཁམས་གསུམ་མཁས་པ་ཚང་མས་བོད་ཀྱི་སྐད་ཡིག་གཅིག་གྱུར་གྱི་འགྲོ་ལམ་ནི། སྐད་ཀྱི་སྒྲ་གདངས་དེ་ལྷ་སའི་སྐད་ཀྱི་རྨང་གཞི་བྱས་ཐོག་མིང་དང་ཚིག་ལ་སོགས་པའི་ཐ་སྙད་དང་ཚིག་གྲུབ་རྣམས་དབུས་མདོ་ཁམས་ཀྱི་སྐད་ནས་ལེགས་ཆ་བླངས་པའི་གཅིག་གྱུར་གྱི་སྐད་ཡིག་འཕེལ་རྒྱས་གཏོང་དགོས་པ་དེ་ཡིན་པར་ངོས་འཛིན་གནང་གི་ཡོད། འདི་མཁས་དབང་དུང་དཀར་རིན་པོ་ཆེས་འདི་གསུངས་གནང་ཡོད་རེད་སོང་ཙང་ད་འདིའི་ཐོག་ལ་ངས་འགྲེལ་བརྗོད་ཞུ་མི་དགོས་པའི་ཐོག་ནས་མཁས་དབང་རག་ར་རིན་པོ་ཆེའི་དགོངས་ཚུལ་ག་རེ་ཡོད་ན་འདི་བཀའ་ཞིག་གནང་རོགས་གནང་ཞུ་གི་ཡིན། ད་ང་མང་པོ་ཞུ་ཡས་གང་མི་འདུག། ལོ་ལོ་རིན་པོ་ཆེ། ད་འདི་ང་ཚོ་ལོ་མང་པོ་ཅིག་ཉལ་ནས་ངས་ད་ཁ་གསོ་རེ་བ་དང་པོ་རྒྱ་གར་ལས་དེ་བར་དོ་བ་ཅིག་ཡིན་ཙང་ང་ཚོའི་སྐད་འདི་ཐོག་ལ་ཚང་མ་ལ་ཁྱབ་ཆེན་པོ་ཅིག་དང་གོ་བདེ་པོ་ཅིག་དགོས་ཀྱི་ཟིན་ཁས་ཡང་སེ་ཞུ་གི་ཡོད། ཞུས་པ་ཡིན་ད་ནང་བཞིན་གི་ད་ངས་ཨ་ལས་ཐུགས་གལ་ཆེ་བ་མདོར་བསྡུས་ནས་ཞུས་པ་ཡིན་ན། ད་ལྟ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལ་ད་ཨ་མྱེས་རྨ་ཆེན་གྱི་བུ་གའི་བོད་ཀྱི་རིག་གཞུང་གི་ཚོགས་འདུ་ཆེན་པོ་ཞིག་གནང་བ་རེད། དེའི་ཚོགས་འདུའི་དབུ་འབྱེད་ལ་ཡང་སྐུ་མདུན་གྱིས་གསུང་བཤད་ཞིག་གནང་སོང། གསུང་བཤད་དེའི་སྐབས་ལ་ཡང་གཙོ་བོ་ལ་དཔེར་ག་རེ་གསུངས་པ་རེད་ཟེར་ན། ད་ང་རང་ཚོའི་བོད་སྐད་འདི་ལ་དཔེར་མཐོ་ས་དང་ཟབ་ས་ནས་བྱས་ན་ད་གཞུང་ཆེན་མོའི་དེ་འདྲའི་བརྡ་ཆད་མང་པོ་དེ་དཔེ་མི་སྲིད་པའི་ཡོད་བ་རེད་ཙང། ད་དེ་ཚོ་ནི་དཔེར་ཚང་མས་ཧ་གོ་ཡ་དང་ཤེས་ཡ་ཁག་པོ་རེད་དེ་ཚོ་ལ་དཔེར་ཅི་རིགས་ཅིག་རྐང་བཙུགས་བྱས་ནས་སློབ་གཉེར་གནང་མཁན་ཚོས་ཅིག་གནང་གི་ཡོད་བ་རེད་བྱས་ནས་ཡང་ག་ཚོད་རེད་ད་ཚང་མས་ཧ་གོ་ཡ་ཡོད་བས་ཅིག་ད་ཚང་མ་ལ་དཔེར་བྱེད་བདེ་པོ་ཡོང་ཡ་རེད་ཅིག་ཅིག་ཡིན་ན་ད་འདིའི་སྐད་ཟེར་མཁན་དེ་ལས་སླ་པོ་མེད་ཙང

ད་ང་རང་ཚོའི་སྐད་དེ་ད་ལྟ་ཉམས་ཆག་བས་ཅི་བས་ཅི་འགྲོ་བཞིན་པའི་སྐབས་རེད་པ་ཅིག་རེད། དེ་ལ་བརྟེན་ནས་ཚང་མས་ཤེས་པ་ཅིག་ད་ཚང་མས་ཧ་གོ་བ་དགོས་པར་བཀའ་གནང་གི་བར་རེད། ད་དེ་ཡལ་བས། བརྡ་སྤྲོད་ཀྱི་གཞུང་དང་མཐུན་པ་བས་ཞིབ་སྟེ་ད་གར་ཚོ་རེ་ཅིག་ཅིག་དགོས་ཀྱི་བར་དེ་ལ་གནས་སྐབས་དེ་ང་ཚོ་ལ་དགོས་གལ་ཤོས་དེ་ཐུན་མོང་བ་དང་མང་ངན་གྱི་གཙོ་ཆེན་པོ་ཡིན་ཙང་དེ་ཚོ་ལ་བརྟེན་པའི་སྤྱིར་བཏང་གི་ང་ཚོ་བོད་པའི་སྐད་དེ། གོ་བདེ་བོ། བཤད་བདེ་བོ། ད་དཔེར་ན་སྐད་ཆ་བཤད་ན་མ་གོ་ད་རག་ལས་ཞུ་ཡག་མི་འདུག་སྟེ། ད་དཔེར་ན། ཕྲུ་གུ་ཆུང་ཆུང་ལ་གོ་ཡག་གཞོན་ནུ་ལ་གོ་ཡག་རྒན་པ་ལ་གོ་ཡག་རིག་གནས་པ་ཚོ་ལ་གོ་ཡག་ད་ད་ག་ནས་གཞུང་ཆེན་མོ་ཚོ་ལ་འདི་ག་ཚོ་གཞུང་མོ་གོ་ཅེར་བ། དེ་ཡིན་ཙང་ཨོ་ད་སྐུ་མདུན་འདི་ག་ནང་ཡིན་ཙང་ད་ང་འདི་ལོ་ག་རེ་ཡིན་ན་དཔེར་ན་ཆ་བཞག་ན་སྐད་དེ་གོ་བདེ་བོ། དོན་གསལ་པོ་དཔེར་ན་དགེ་འདུན་ཆོས་འཕེལ་ལགས་ཀྱི་དཔེར་ན། རྒྱལ་རབས་དེབ་ཐེར་དཀར་པོ་རེད། ལོ་རྒྱུས་གསེར་གྱི་ཐང་མ་རེད། དེ་ཚོའི་གྲས་དེ་ཁོ་རང་ཨ་མདོ་ནས་རེད་དེ། དེ་ཁོ་རང་གི་བྲིས་གནང་ཡག་དེ་ང་ཚོ་དབུས་འགྱུར་གྱི་དཔེར་ན་རིག་གནས་རིག་གནས་ཀྱི་ཕྱོགས་ནས་བརྩིས་པའི་དབུས

མཁས་དབང་དགེ་འདུན་ཆོས་འཕེལ་སྐོར་དེ་ཅིག་བཀའ་གནང་བ་སོང་ཙང་མཁས་དབང་དགེ་འདུན་ཆོས་འཕེལ་གྱིས་འདི་འདྲའི་ཞིག་བཀའ་གནང་བཞག་དེ་ངས་དེའི་ཡིག་ཐོག་ལ་ཨ་མདོ་ཅོ་ནེ་མཆེད་པ་ཨ་ལགས་མཆོག་ལ་ཡང་ཀིརྟི་རིན་པོ་ཆེས་བཀའ་འདྲི་ཞུས་པའི་སྐབས་དེ་འདི་འདྲའི་ཞིག་གསུངས་བཞག་དེ་ཅིག་མར་གསན་མཁན་རྣམ་པ་ཚོས་གསན་རོགས་གནང་ཞུ་གི་ཡིན། ཐོན་མི་སམ་བྷོ་ཊས་མཛད་པ་དེ་ད་དུང་འཛམ་གླིང་འདིའི་ནང་ཁྱབ་ནས་བསྡད་ཡོད་པ་རེད་ནུབ་ལ་དྭགས་ནས་བཟུང་སྟེ་མདོ་སྨད་སོག་པོ་ལ་ཐུག་གི་བར་ནང་པ་སངས་རྒྱས་པ་ཟེར་ནས་བོར་བརླག་མེད་པའི་ཐོག་ནས་འཛིན་ཐུབ་པ་དང་ལྷག་པར་བོད་མི་རིགས་ཟེར་ནས་མཛུབ་མོ་བཙུགས་ས་ཡོད་པ་ཞིག་ཁོང་གིས་ཡི་གེ་དེ་བརྩམས་པ་ལ་བརྟེན་ནས་བོད་ཟེར་མཁན་དེ་མ་འཐོར་བར་བསྡད་པ་འདི་བྱུང་ཡོད་བྱས་ཙང་ཚང་མས་སུམ་རྟགས་ལ་གཅེས་སྤྲས་ཡག་པོ་ཞིག་གནང་བ་ཡིན་ན་ཁྲོམ་ལ་ཧྲོམ་ཟེར་བ་དང་བྲག་ལ་བག་ཟེར་བ། བྲལ་ལ་བལ་ཟེར་བ། རེད་དོ་རེད་དོ་ཟེར་བ་ལ། རེད་གོ་རེད་གོ་ཟེར་བ། ཡིན་ནོ་ཡིན་ནོ་ཟེར་བ་ལ་ཡིན་གོ་ཡིན་གོ་ཟེར་བ་འདྲ་བོའི་བོད་ཀྱི་རིག་གཞུང་ལ་གནོད་སྐྱོན་འགྲོ་ཡག་མང་པོ་ཞིག་དེང་སང་ཁྱབ་འགྲོ་གི་ཡོད་པ་རེད་འདི་ལ་མཁས་པ་ཚོས་གཟབ་གཟབ་མ་གནང་བ་ཡིན་ན་སྔ་མོའི་བརྡ་སྐད་རིམ་པས་བརླགས་ནས་གསུང་རབ་དེ་ཚོ་ཧ་མ་གོ་བར་བྱས་གླེགས་བམ་གྱི་ཕུང་པོ་ཞིག་ཆགས་ཀྱི་རེད་གཞུང་གིས་ངེས་པར་དུ་རྒྱབ་སྐྱོར་དགོས་ཀྱི་རེད་གཞུང་གིས་རྒྱབ་སྐྱོར་མེད་ན་མཁས་པ་རེ་གཉིས་ཀྱིས་བྲིས་པ་ཙམ་ལ་བརྩི་མཁན་ཡོང་བ་མ་རེད། གཞུང་གིས་སྤྱི་ཁྱབ་ཏུ་མངའ་བདག་ཁྲི་རལ་པ་ཅན་གྱིས་བཀས་བཅད་པ་ནང་བཞིན་རིག་གཞུང་ཚང་མ་ཐམས་ཅད་གཏན་ལ་ཕབ་སྟེ་དེ་དང་འགལ་མི་ཆོག་ཅེས་དེ་འདྲའི་བཀའ་ཞིག་བྱུང་བ་ཡིན་ན་སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས་པ་དང་བོད་མི་རིགས་ཟེར་བ་མི་བརླག་པ་ལ་ཕན་ཐོགས་ཡོང་གི་རེད་ཅེས་དེ་འདྲ་གསུངས་སོང་ད་ལྟ་འདི་མཁས་དབང་དགེ་འདུན་ཆོས་འཕེལ་མཆོག་ནས་བཀའ་གནང་བ་ཅིག་རེད་སོང་དང་ད་ལྟ་ངས་བོད་མི་མང་སྤྱི་འཐུས་ཚོགས་ཟུར་སྐུ་ངོ་པད་མ་འབྱུང་གནས་ལགས་ལ་བཀའ་འདྲི་ཞུ་ཡས་དེ་ཕྱོགས་གཅིག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་སྤྱི་འཐུས་སྒེར་གྱི་གྲོས་ཆོད་ཅིག་ཉིས་སྟོང་གསུམ་ལོ་ལ་འཇོག་གནང་མཛད་ཡོད་པ་རེད་ད་ད་ལྟ་གོང་དུའི་མཁས་དབང་རྣམ་པ་ཚོས་བཀའ་གནང་སོང་ལ་གང་ལྟར་བོད་ཀྱི་ཐོན་མིའི་བརྡ་སྤྲོད་རིག་གནས་དང་མཐུན་པའི་སྤྱི་སྐད་འདི་ཨ་ནི་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་གནང་ཡས་དེ་མི་སྒེར་གཅིག་པོས་མ་ཡིན་པར་ད་གཞུང་མང་གཉིས་ཀྱི་ཐོག་ནས་འབད་བརྩོན་གནང་དགོས་ཀྱི་རེད་ཟེར་འདྲས་ཅིག་ད་སྡོམ་འདི་འདྲས་ཅིག་ཡིན་པ་འདྲ་དེའི་ཐོག་ལ་བོད་མི་མང་སྤྱི་འཐུས་སྐུ་ངོ་ཚོགས་ཟུར་གྱི་དགོངས་ཚུལ་ག་རེ་ཡོད་ན་བཀའ་ཞིག་གནང་རོགས་གནང་ཞུ་གི་ཡིན། ལགས་སོ་ལགས་ངའི་བསམ་ཚུལ་ལ་ད་ག་རང་ཞུ་གི་ཡོད་ད་ད་ད་ཨ་མདོ་དགེ་འདུན་ཆོས་འཕེལ་ལགས་ཀྱི་ཨ་ད་གསུངས་བཞག་པ་འདི་མ་འོང་ལུང་བསྟན་རང་ཆགས་ཤག་བསམ་གི་འདུག་དེ་རིང་ཁ་སང་ང་ཚོས་ད་ཅིག་ཨ་ཀམ་པུ་ཊར་གི་ད་དུས་ཚོད་ཡིན་པ་ཡིན་ཙང་ཨ་དེབ་མང་པོ་ཞེ་པོ་ཞིག་ཐོན་ཡོང་གི་འདུག་ཨ་དེབ་དེ་ཚོའི་ནང་ལ་ད་མང་པོ་ཅིག་བརྡ་སྤྲོད་རིགས་ལམ་དང་མ་མཐུན་པ་ཨ་ནི་ཡུལ་ལུང་སོ་སོའི་གི་སྐད་འདི་གཙོ་བོ་འགྲོ་ཙང་ཨ་དེའི་པད་ཚད་དང་མཐུན་པ་ཞེ་པོ་ཞིག་གསུང་དངོས་དུ་ངས་མང་པོ་ཞིག་འདུག་པ། དེ་འདྲ་ཡིན་ཙང་དོན་དག་ང་ཚོའི་གི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་ཡས་དེ་ད་འདི་འདྲའི་ཅིག་ཉམས་ཉེས་འགྲོ་གི་ཡོད་པ་ཡིན་ཙང། ད་སྔོན་མ་གང་ཡོད་པ་འདི་གང་ཅིས་མ་ཉམས་པ་བྱེད། བརྡ་སྤྲོད་རིགས་ལམ་དང་མཐུན་པ་ཅིག་ཡོད་དགོས་འདི་གལ་ཆེན་པོ་ཅིག་བརྩིས་ནས། ཨ་ནི་གྲོས་ཆོད་བཞག་པ་རེད་ཨ་ནི་གྲོས་ཆོད་དེ་སྤྱི་འཐུས་ལྷན་ཚོགས་གཅིག་པུ་གིས་ལག་ལེན་བསྟར་ནས་བསྡད་བསྡད་ཅིག་མ་རེད་ཨ་གཞུང་མང་ཚང་མ་ལོག་གིས་ལག་ལེན་བསྟར་དགོས་ཡ་ཅིག་རེད་འདིའི་ཐོག་ལ་ཐུགས་སྣང་གནང་དགོས་ཡ་གལ་ཆེན་པོ་རེད་བསམ་གི་འདུག་ཡིན་ཙང་ད་ངའི་གི་བསམ་ཚུལ་ངོ་མ་དེ་ད་ད་ད་དབྱིན་ཡེ་དགེ་འདུན་ཆོས་འཕེལ་ལགས་གསུངས་པ་རེད་འདིའི་དངོས་གནས་ད་དེ་རིང་ཁ་སང་དེ་འདྲས་ཅིག། ཆགས་ཡོང་གི་འདུག་བསམ་གི་འདུག་དེ་ཡིན་ཙང་ད་ང་ཚོ་ཅིག་ང་ཚོ་ཅིག་ག་རེ་ཟེར་དགོས་རེད་ཚང་མ་ལོག་གི་གོ་ཐུབ་པའི་ཞིག་ད་འདི་དགོས་ཡ་དེ་གལ་ཆེན་པོ་རེད་དེ་དེ་འདྲའི་ཅིག་བཟོ་ཡ་གི་ཆེད་དུ་ཨ་ནི་ཡང་ཅིག་ཚང་མ་ལོག་ཧ་མ་གོ་ཡ་ཅིག་ཆགས་ཡ་གི་ཉེན་ཁ་ཅིག་ཆགས་ཀྱི་མེད་ན་བསམ་ཡ་གི་འདི་ཞིག་མཐོང་གི་འདུག། ལགས་ལགས་སོ་ཐུགས་རྗེ་གནང་ད་དེ་ནས་ངས། བོད་ཀྱི་དུས་བབ་ཀྱི་རྩོམ་སྒྲིག་པ་ཟུར་པ་རབ་གསལ་ལགས་ལ་བཀའ་འདྲི་ཞུ་གི་ཡིན་རབ་གསལ་ལགས་ད་ལྟ། ཕྱོགས་གཅིག་ནས་མཁས་དབང་རག་ར་རིན་པོ་ཆེས་བཀའ་གནང་ཡས་ལ། སྐྱབས་མགོན་རིན་པོ་ཆེས་བཀའ་གནང་སོང་ད་ལྟ་ང་ཚོའི་སྐད་འདིའི་ཐོག་ལ་སྟོང་ཆ་ཆེན་པོ་ཞེ་པོ་ཞིག་འདུག་གསུངས་ད་རིག་གཞུང་གླེགས་བམ་ནང་ཡོད་པ་དེ་ཚོ་དང་ང་ཚོའི་རྒྱུན་སྤྱོད་ཀྱི་སྐད་འདི་གཉིས་བར་ལ་སྟོང་ཆ་ཆེན་པོ་ཞིག་འདུག་བཀང་དགོས་རེད་ཅེས་དེ་འདྲས་བཀའ་གནང་སོང་གསུང་ཡས་ལ་སོགས་པ་ད་དེ་མིན་གྱི་ད་ལྟ་འདི་མཁས་དབང་དགེ་འདུན་ཆོས་འཕེལ་ལགས་ཀྱིས་ཅིག་བཀའ་གནང་པ་དང་དེ་ཚོ་ད་ལྟ་སྤྱི་འཐུས་དགོངས་ཚོགས་སུ་ཐོག་ནས་བཀའ་གནང་སོང་ལ་ད་གང་ལྟར་མདོ་ཁམས་ཀྱི་མཁས་དབང་ཡང་མཁྱེན་རབ་འོད་གསལ་ལགས་བཀའ་གནང་ཡ་བྱས་པ་ཡིན་པས་ཡིན་ན་བོད་ཀྱི་ཨ་ནི་ཡུལ་སྐད་སོ་སོ་སོ་ནང་ལ་ད་ཁྱད་ཆོས་ཡོར་དེ་ནི་རྩ་བའི་དཔེར་ན་བོད་ཀྱི་ལྷ་སའི་དབུས་ཁུལ་ལ་ད་དབྱངས་བཞི་དེ་ཨི་ཨུ་ཨེ་ཨོ་དེ་ད་སྒྲ་གདངས་དེ་གསལ་པོ་ཅིག་ལབ་ཐུབ་ཀྱི་ཡོར་རེད་ཡིན་ནའི་མདོ་ཁམས་ཀྱི་ཁུལ་ལ་མདོ་སྟོད་དང་ཨ་ནི་མདོ་སྨད་ཀྱི་ས་ཁུལ་མང་པོ་ཞིག་གི་ནང་ལ་ཨེ་དང་ཨོ་གཉིས་དེ་ཀློག་སྟངས་སྒྲ་གདངས་གཅིག་མཚུངས་ཀྱི་ཡོའར་དེ་ཡིན་ན་ཡང་གི་གུ་དང་ཞབས་ཀྱུ་གཉིས་དེ་ཨི་དང་ཨུ་གཉིས་དེ་སྒྲ་གདངས་འདོན་ཐུབ་ཀྱི་ཡོད་མ་རེད་དཔེར་ན་གཡུ་ལ་གཡི་ཟེར་བྱས་བྲིས་པ་དང་གྲངས་ཀ་བཅུ་དྲུག་ལ་བཅི་དྲིག་ཟེར་བྱས་བྲིས་པ་དང་ཨ་ཁུ་ལ་ཨ་ཁི་ཟེར་བྱས་བྲིས་པ་ལ་སོགས་པ་འདི་འདྲའི་ཡོད་རེད་ཟེར་བྱས་དེ་འདྲས་གསུངས་གནང་ཤག་ལ་ད་ག་ནང་བཞིན་གྱི་ཡང་ལྷ་སའི་ཁུལ་གྱི་མི་ཚོ་ཡིན་པས་ཡིན་ན་ཡང་སྤྱིར་བཏང་སྐད་ནང་ལ་དཔེར་ན་སྤྲང་པོ་ལ་སྤང་གོ་ཟེར་བ་ལ་སོགས་པ་སྤྲེལ་ལད་ལ་དཔལ་ལད་ཟེར་བས་ཟེར་བ་ལ་སོགས་པ་ད་འདི་འདྲའི་གི་བྲང་ཁོག་ལ་བང་ཁོག་དང། བྲེ་གང་ལ་བེ་གང་ཟེར་ཏེ་གཉིད་བྲོ་བ་ལ་གཉིད་བོ་བ་ཟེར་བ་དང་བྲོས་ནས་བྲོས་པ་ལ་བོས་པ་དང་ཕྲ་བོ་ལ་ཕ་བོ་དང་དང་ཕྲུ་གུ་ལ་ཕུ་གུ་ཚོང་ཟོག་བྲིན་པོ་བྱུང་བ་ལ་ཚོང་ཟོག་བིན་པོ་བྱུང་ཞེས་ལ་སོགས་པ་གུར་ཕུབ་པ་ལ་གུར་ཕིབ་པ་ཟེར་བ་ལ་སོགས་པ་པུས་མོ་ལ་པིས་མོ་ཟེར་བ་ལ་སོགས་པ་ད་གང་ལྟར་འདི་འདྲས་ཀྱི་བརྡ་སྤྲོད་རིག་གནས་དང་མ་མཐུན་པ་མང་པོ་ཞེ་པོ་ཅིག་ཡོད་རེད། ལྷག་པར་དུ་ད་ཡང་ཁམས་ཁུལ་ལ་ཆ་མཚོན་པ་ཡིན་པས་ཡིན་ན་འབྲོག་སྡེ་ཁག་ཅིག་ནང་ལ་ད་དངོས་གནས་ག་ལ་གང་འཚམ་གྱི་ཡི་གེ་དང་ཡང་ཕྲན་བུ་མཐུན་པ་ཡོད་འོས་པ་ཡིན་ན་ཡང་སྤྱི་བཏང་ས་ཁུལ་མང་པོའི་ནང་ལ་ན་རོ་ཤ་སྟག་གྱོན་བྱས་ཁང་པ་ལ་ཁོང་པ་ཞེས་ལ་སོགས་པ་བཟང་པོ་ལ་བཟོང་པོ་ཞེས་བྱས་རྐང་པ་ལ་རྐོང་པ་ཞེས་ཚང་མ་ལ་ཚོང་མ་གངས་རི་ལ་གོངས་རི་ཞེས་བྱས་ད་དེ་འདྲའི་མ་དག་རྒྱུན་འབྱམས་མང་པོ་ཞེ་པོ་ཅིག་ཡོད་ཙ་དུས་ང་ཚོས་ཕ་སྐད་ཡི་གེ་བྲིས་བཞག་པ་དེ་དང་བརྡ་སྤྲོད་རིག་གནས་ཀྱི་ད་མཐུན་པའི་ཡི་གེ་དེ་དང་སྤྱི་སྐད་དེ་དང་ཨ་ནི་ཡུལ་ལུང་སོ་སོ་སོའི་གི་སྐད་དེ་གཉིས་བར་དུ་ལ་ད་ལྟ་སྟོང་ཆ་ཆེན་པོ་ཞིག་འདུག་ཞེས་བྱས་སྐྱབས་མགོན་རིན་པོ་ཆེས་བཀའ་གནང་བྱས་སྟོང་ཆ་དེ་ཁ་སྐོང་དགོས་རེད་ཞེས་བྱས་བཀའ་གནང་ཡོད་དེ་ཡིན་ན་ཡང་ད་ལྟ་དངོས་ཡོད་གནས་ཚུལ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་ནས་བཀའ་གནང་སོང་ལ་ཨ་ནི་ས་ཁུལ་མང་པོའི་ནང་ལ་རང་རང་སོ་སོའི་གི་ཡུལ་སྐད་དེ་ཨ་ནི་ཡིག་ཐོག་ལ་ཕབ་བྱས་དེ་རྒྱ་གང་ཆེ་ཆེ་ཁྱབ་བསྒྲགས་བྱེད་ཡས་གི་དེ་འདྲའི་འདོད་ཕྱོགས་བཟུང་མཁན་རིགས་གཅིག་ཡང་འགའ་ཤས་གི་རང་སྐད་ཅིག་སོ་སོ་སོའི་ཡུལ་ལུང་ཆུང་ངུ་གཅིག་གི་སྐད་དེ་ཞེན་ཁོག་བྱས་བྱས་སྤྱི་སྐད་དེའི་ཐོག་ལ་འགོག་རྐྱེན་བཟོ་མཁན་གི་རིགས་གཅིག་ཡང་ཡོད་པ་རེད་དེའི་ཐོག་ལ་རབ་གསལ་ལགས་དགོངས་ཚུལ་ག་རེ་ཡོད་ན་དེ་བཀའ་གནང་རོགས་གནང་ཞུ་གི་ཡིན། དེ་ལབ་ཙ་དུས་དཔེ་ཆ་བཞག་ན་ད་ད་གིན་རང་རིན་པོ་ཆེ་གི་ཆོས་སུ་ཆོས་སུ་བཀའ་གནང་སོང་དེའི་བར་དུ་ལ་ཁྱད་པར་ཆེན་པོ་ཞེ་དྲག་ལྷག་བསྡད་ཡོད་རེད་ཨ་ནེ་ད་རྣམ་པ་ཚོས་བཀའ་གནང་བ་ནང་བཞིན་བོད་ནང་ནས་མཁས་པ་མང་པོ་ཞིག་གིས་དེའི་སྐོར་ལ་ཐབས་ཤེས་གནང་དགོས་རེད་ཐུགས་ཁྲལ་གནང་དགོས་རེད། ཡིན་པ་ཡིན་ནའི་ད་ངས་རྒྱུ་མཚན་གཉིས་མཐོང་གི་འདུག་བ། གྲོས་ཚོགས་ཀྱི་ཐོག་ནས་གྲོས་ཆོད་བཞག་ནས་ཨ་མདོ་མི་དེ་ཚོ་ལ་ཨ་ཁུ་ལ་ཨ་ཁུ་མ་ལབ་ཟེར་ཏེ་ལབ་ཤེས་ཡོད་མ་རེད་བསམ་གི་འདུག་རྒྱུ་མཚན་གཅིག་དེ་རེད། ཨ་ནི་རྒྱུ་མཚན་གཉིས་པ་གཅིག་ག་རེ་མཐོང་གི་འདུག་ཞུས་པ་ཡིན་ན་ཨ་ནི་ག་རེ་ཟེར་དགོས་རེད། ང་ཚོའི་རང་གི་བརྡ་སྤྲོད་རིག་པ་ད་ལྟ་བར་དུ་ང་ཚོས་ད་བསྔགས་བརྗོད་བྱས་བསྡད་པ་བརྡ་སྤྲོད་རིག་པ་དེ་ལ་ཡང་ང་ཚོས་དགོངས་པ་བཞེས་དགོས་པ་དེ་འདྲ་ཡོད་རེད་བསམ་གི་འདུག་དཔེ་ཆ་བཞག་པ་ཡིན་ན་ད་སྤྱིར་བཏང་གི་ད་སྐད་ཆའི་སྒྲ་གཅིག་པོ་མ་ཡིན་པ་ཅིག་འགྲོ་སྟངས་ཀྱི་ཐོག་ནས་ཅིག་ཞུས་པ་ཡིན་ན་ང་ཚོས་ད་ལྟ་བར་དུ་སུམ་རྟགས་སློབ་ཁྲིད་བྱེད་དུས་ཙ་ལ་ག་རེ་ཟེར་དགོས་རེད། དཔེར་ན་རྣམ་དབྱེ་གཉིས་པ་ལྟ་བུ་གཅིག་ལ་ཆ་བཞག་ན་བྱེད་པ་པོ་གཅིག་གིས་བྱ་བའི་ཡུལ་ལ་བྱ་བ་བྱེད་པ་སྟོན་པ་ཟེར་ཏེ་ལབ་བསྡད་གི་ཡོད་རེད། ད་འདི་དཔེར་བརྗོད་བཞག་ཤོག་ཟེར་དུས་ཤར་ཕྱོགས་ལ་འགྲོ་ཟེར་དེ་མ་གཏོགས་བཞག་གི་ཡོད་མ་རེད་དེ་ནང་ལ་བྱེད་པ་པོ་ཡོད་མ་རེད་ད། བྱས་ཙང་བརྡ་སྤྲོད་རང་གི་ནང་ལ་བྱེད་པ་པོ་མེད་ནས་མེད་པའི་དཔེར་བརྗོད་ཅིག་རྣམ་དབྱེ་གཉིས་པ་དཔེར་བརྗོད་ལ་བཞག་པ་དེ་འདྲ་ཡོང་གི་ཡོད་རེད། བྱས་ཙང་དེ་ཚོའི་རིགས།

ཨ་ནི་ཡིག་ཐོག་ལ་ཕབ་པ་འདི་གཉིས་བར་དུ་ལ་སྟོང་ཆ་ཆེན་པོ་ཞེ་ཅིག་འདུག་འདི་བསྐང་དགོས་ཀྱི་འདུག་ཟེར་བྱས་ད་ལྟ་བགྲོ་གླེང་གི་གནད་དོན་འདི་ཡིན་པ་རེད་སོང་ཙང་འདིའི་ཐོག་ལ་ཡང། སླར་ཡང་མཁས་དབང་དགེ་འདུན་སྦྱིན་པ་ལགས་ནས་དམིགས་བསལ་བཀའ་གནང་ཡས་ཡོད་པ་ཡིན་ན་མདོར་བསྡུས་ཤིག་བཀའ་གནང་རོགས་གནང། ད་ལྟ་ཡང་ར་ར་རིན་པོ་ཆེ་དང་ཨ་ནི་ཁོང་རྣམ་པ་ཚོས་ཡང་ཡག་པོ་བྱས་ནས་དཔེ་ཞིབ་ཚང་ཕྲ་མ་ཡག་པོ་གསུངས་སོང་དེ་ལ་ང་དགའ་པོ་བྱུང། ཡིན་ན་ཡང་ང་རང་ཚོ་གི་བོད་ཁ་བ་གངས་ཅན་པའི་སྤྱི་སྐད་གང་ཡིན་ཞེས་པ་དེ་གི་ཐོག་ལ་ཡང་ཨ་ནི་བྱིས་བའི་བཀའ་མོལ་གནང་ཡོང་ཅིག་ག་ལ་ཏས་ཏས་སུ་བྱས། ཨ་ནི་ཕྲན་བུ་མི་འདྲ་བ་ཞིག་ཆགས་ཡོང་གི་འདུག་དེའི་རྐྱེན་གྱི་སྒང་ལ་ང་ཚོ་བོད་ཁ་བ་གངས་ཅན་གྱི་སྤྱི་སྐད་ཟེར་བ་དེ་ཅིག་མི་གི་ཨ་མཆོག་གི་ཉན་ན་སྙན་པོ་ཞིག་དང་གོ་བདེ་བ་ཙམ་ལ་ཡང་སྤྱི་སྐད་ཟེར་ནས་ལབ་གི་ཡོད་མ་རེད། སྤྱི་སྐད་ཟེར་བ་དེ་ཐོན་མི་གི་བརྡ་སྤྲོད་རིག་པའི་གཞུང་ལུགས་དེ་སྲོག་ཏུ་བཟུང་བས། ཨ་ནི་ད་ཅིག་ཡིག་སྐད་ཟེར་གི་ཡོད་ན་འདྲ།

ལུང་དང་རྟོགས་པའི་བསྟན་པ་གཉིས་ཡོད་པའི་ནང་ནས། བརྗོད་བྱ་རྟོགས་པའི་བསྟན་པ་ལ་ད་གནོད་དེ་གནོད་འཚེ་ཡོང་ཡ་ཡོད་མ་རེད་དེ། རྗོད་བྱེད་ལུང་གི་ཚིག་ལ་ནི། སྐད་ཡིག་ཁོ་རང་གི་སྤེལ་བའི་བརྡ་སྤྲོད་དང་མི་མཐུན་པ་གི་སྐད་ཆ་ཡ་མ་ཟུང་དེ་འདྲའི་མང་པོ་ཅིག་ཡ་དེ་བྱས་པ་ཡིན་ན། ཨ་ནི་ང་ཚོ་ཅིག་སྟོན་པའི་དམ་ཆོས་རྣམ་གཉིས་ཏེ། ལུང་དང་རྟོགས་པའི་བདག་ཉིད་དོ་ཟེར་བ་དེ་གི་ལུང་གི་བསྟན་པ་ལ་ང་ཚོ་གི་བཤིག་གི་ཡོད་རེད། ད་དེ་བསྟན་བཤིག་ཟེར་ན་ད་འགྲིག་གི་མ་རེད་དེ། ཅིག་བསམ་བཞིན་དུ་བསྟན་པ་བཤིག་གི་མ་རེད་དེ་སོ་སོ་གི་མ་ཤེས། ཨ་ནེ་ཅིག་མ་གོ་བའི་དབང་གིས་རང་ལྟ་མཆོག་འཛིན་བྱས་པའི་དབང་གིས་ཨ་ནེ་དེ་འདྲ་བའི་མང་པོ་ཅིག་ད་ཨ་ནེ་ག་རེ་ཟེར་གི་རེད། བསྟན་བཅོས་ཀྱི་དགོངས་དོན་དང་མི་མཐུན་པ་ཐོན་མི་གི་བརྡ་སྤྲོད་རིག་པའི་གཞུང་ལུགས་དང་ཨ་ནེ་རྒྱང་རིང་དུ་གྱེས་པ་ཡོད་ན། དེ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ང་རང་ཚོ་གི་བོད་ཀྱི་སྤྱི་སྐད་ཞེས་པ་དེ་ལྷ་ས་གི་སྐད་ཡང་ཆགས་གི་མ་རེད་ལ་ཨ་ནི་གཙང་པའི་སྐད་ཡང་ཆགས་གི་མ་རེད་ཁམས་པའི་སྐད་ཡང་ཆགས་གི་ཡོད་མ་རེད་ཨ་མདོ་གི་སྐད་ཡང་ཆགས་གི་ཡོད་མ་རེད་ཨ་ནི་བོད་ཁ་བ་གངས་ཅན་གི་སྤྱི་སྐད་ཞེས་པ་དེ་ལྷ་ས་གི་སྐད་ཀྱང་མིན་ཨ་ནི་གཙང་པའི་སྐད་ཀྱང་མིན་ཨ་ནི་ཅིག་ཁམས་པའི་སྐད་ཀྱང་མིན་ཨ་ནི་མདོ་སྨད་གི་ཨ་མདོ་གི་སྐད་ཀྱང་མིན་པ་ཡིན་ན་ཨ་ནེ་ད་སྤྱི་སྐད་ཟེར་བ་དེ་ག་རེ་རེད་ཟེར་བ་ཡིན་ན། ཐོན་མི་གི་བརྡ་སྤྲོད་རིག་པའི་གཞུང་ལུགས། ད་ད་ལྟ་བཞུགས་བཞིན་པ་དེ་སུམ་ཅུ་པ་དང་རྟགས་ཀྱི་འཇུག་པ་གཉིས་ཙམ་དུ་མ་གཏོགས་ཡོད་མ་རེད་དེ། དེ་གཉིས་ཀྱི་དགོངས་དོན་དང་མ་འགལ་བ། དེ་གཉིས་ཀྱི་དགོངས་དོན་དུ་ཕྱི་རོལ་དུ་མ་བཅོས་པར་བུ་ཨ་ནེ་ཡིག་སྐད་དེ་གི་སྒང་ལ་འགྲོ་གི་ཡོད་ན་ཡིག་སྐད་ཟེར་ན་འདྲ་ད་མིང་ལ་ཡང་སྤྱི་སྐད་ཟེར་གི་ཡོད་ན་འདྲ་ཡིག་སྐད་དེ་བོད་ཁ་བ་གངས་ཅན་པའི་སྤྱི་སྐད་བོད་ཆོལ་ཁ་གསུམ་གྱི་ཨ་ནེ་གཅིག་དང།

ཐོན་མི་གི་བརྡ་སྤྲོད་ཀྱི་གཞུང་ལུགས་དེ་རྒྱབ་རྟེན་ལ་བཟུང་ནས་ངས་ཞུ་གི་ཡོད་མ་གཏོགས་ང་རང་གི་ཅིག་སོ་སོ་གི་ཅིག་ག་རེ་ཟེར་དགོས་རེད་ད་རང་མཐོང་ཆེན་པོ་དང་ཨ་ནི་མི་ཨུ་ཚུགས་ཚ་པོ་དང་གླེན་པ་ཨུ་ཚུགས་དེ་འདྲས་བྱས་པ་རྩ་བ་ཉིད་ནས་མེད། དེ་ལ་ང་ཅིག་ལུང་དང་རིགས་པ་ག་འདྲས་ཅིག་གི་ཐོག་ནས་ཨ་ནི་ཅིག་ཁུངས་སྐྱེལ་བྱེད་དགོས་ན་ཡང་ངས་བྱས་བསམ་པ་གི་གཞུང་ལུགས་དེ་འདྲས་ཡོད། བྲིས་ཐོག་ནས་ཞུ་དགོས་ན་འདྲ་ངག་ཐོག་ནས་ཞུ་དགོས་ན་འདྲ་དེ་ཡིན། ང་རང་ཚོ་གི་སྤྱི་སྐད་དེ་ཐོན་མི་གི་བརྡ་སྤྲོད་རིག་པའི་གཞུང་ལུགས་དེ་སྲོག་ཏུ་བཟུང་བའི་སྐད་དེ་ལ་བོད་ཀྱི་སྐད་དེ་ལ་ནི་བོད་ཁ་བ་གངས་ཅན་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་དགོས་དོན་ང་རིག་ནས་བཟུང་དེ་ནི་རྒྱ་ནག་གི་ཚན་རྩལ་ལ་མ་ལེགས་པའི་བོད་རིགས་གི་རྒྱ་བོད་ཀྱི་ཚན་རྩལ་ལ་མ་ལེགས་པའི་བོད་རིགས་གི་བོད་མི་ཡོངས་སུ་རྫོགས་པ་རྩམ་པ་ཟ་མཁན་མ་ཎི་བགྲང་མཁན་ཚང་མ་ལུགས་གི་ནི་བེད་སྤྱོད་དང་ཡ་གི་ཡི་སྐད་ངོ་ད་བརྗོད་དེ་བརྒྱ་དང་བརྒྱ་དང་ལྷག་གི་ཡོད་རེད་བསྟན་རྒྱུ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།